ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། འཕྲུལ་གཏོང་ཕྱག་རོགས་གནང་མཁན David Buck ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་ཐུགས་རྗེའི་གསུང་འཕྲིན་བསྩལ་གནང་མཛད་པ་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ནུབ་བྷངྒལ་ས་ལུ་གར་སྒང་ཏོག་བཅས་སུ་བཀའ་ཆོས་ལ་འབྲུག་གི་དད་ལྡན་པ་ལྔ་བརྒྱ་ལྷག་མཉམ་ཞུགས་གནང་ཡོད་པའི་སྐོར་གནས་ཚུལ་ཞིག་དང། སྙན་ངག་པ་བོང་གདོང་རིང་ལུ་ལགས་རྐྱེན་འདས་སུ་ཕྱིན་པར་བོད་མི་ཚོས་མྱ་ངན་དང་གདུང་སེམས་མཉམ་སྐྱེད་ཤུགས་ཆེ་བྱེད་བཞིན་པའི་སྐོར་ཞིག་དང། དེ་ནི་འཕྲོད་བསྟེན་ལེ་ཚན་ནང་བདེ་ལེགས་སློབ་ཕྲུག་ཐེབས་རྩའི་ད་ལོའི་མིག་གི་འཕྲོད་བསྟེན་རོགས་རམ་གྱི་ལས་གཞི་དེ་རྒྱ་གར་གྱི་མན་པཊ་ནང་གི་བོད་མི་དང་ས་གནས་རྒྱ་གར་ཡུལ་མི་ཚོར་མིག་བརྟག་དཔྱད་དང་མིག་ཤེལ་རིན་མེད་དུ་མཁོ་སྤྲོད་བྱས་པའི་སྐོར་ཞིག་དང། མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་དང་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་མང་ཚོགས་ཀྱིས་མགོན་པོ་གང་ཉིད་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྐབས་མུ་མཐུད་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་འཕེལ་བཅུག་སོང་ཞེས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་ཕྱག་བྲིས་སྩལ་ཡོད་པ་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་མི་གི་དབུ་ཁྲིད ྋགོང་ས་མཆོག་ནས་མང་ཚོགས་ཀྱིས་ངོས་ལ་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ། རྒྱ་ཆེ་ས་ནས་ངོས་རང་གིས་མུ་མཐུད་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གི་བློ་སྟོབས་འཕེལ་བཅུག་སོང་ཞེས། འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ལ་ཕྱག་བྲིས་ཤིག་བསྩལ་ཡོད་གི། ཉེ་ལམ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཅིག་ནས་བོད་མི་གི་དབུ་ཁྲིད ྋགོང་ས་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེ་གི་ནང་ཆིབས་བསྒྱུར་གྱིས། འབྲས་ལྗོངས་མངའ་སྡེ་གི་མི་མང་བཞི་ཁྲི་ལྷག་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་ཆོས་འབྲེལ་དང་འབྲས་ལྗོངས་གཞུང་གིས་བརྟན་བཞུགས་དང་ཆེ་བསྟོད་ཀྱི་གསོལ་ཚིགས་འདེགས་འབུལ། ཕར་ཚུར་ཕེབས་བསུ་དང་ཕེབས་སྐྱེལ་གྱི་གྲ་སྒྲིག་སོགས་གཞུང་འབྲེལ་གྱི་ཐོག་ནས་ཧ་ཅང་ཚགས་ཚུད་པོ་གནང་ཡོད་པར་བརྟེན། བོད་མིའི་ཁྲོད་ལ་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་དྲུག་གི་ཉི་མ་གནས་མཆོག་རྡོ་རྗེ་གདན་ནས་འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན། པྲམ་སེང་ཏཱ་མང་མཆོག་གི་མཚན་ཐོག་ཏུ་ཕྱག་བྲིས་ཤིག་ཕེབས་པ་གི་ནང། མགོན་པོ་གང་ཉིད་ཉེ་ལམ་མངའ་སྡེ་དེར་ཆིབས་བསྒྱུར་གྱི་སྐབས་སུ། འབྲས་ལྗོངས་མངའ་སྡེ་གཞུང་དང་མི་དམངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་བཅས་ནས། སྤྲོ་སེམས་འཁོལ་བའི་སྣེ་ལེན་ཞུ་བར་ཡི་རངས་བསྔགས་བརྗོད་གནང་བ་དང་ཆབས་ཅིག། མང་ཚོགས་ཀྱིས་ངོས་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ། རྒྱ་ཆེ་ས་ནས་ངོས་རང་གིས་མུ་མཐུད་དུ་འགྲོ་བ་མི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་ཇེ་ཆེར་འཕེལ་བཅུག་སོང་ཞེས་འཁོད་ཡོད་པ་མ་ཟད་དུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་བཞི་གི་ཉི་མ་གོང་ས་མཆོག་གིས་ས་ལུ་སྒར་དུ་མང་ཚོགས་ལ་ཆོས་འབྲེལ་གནང་སྐབས་ཀྱང། འབྲས་ལྗོངས་སྒང་ཏོག་ཁུལ་དུ་ཕྱིན་པར་འབྲས་ལྗོངས་གི་སེར་སྐྱ་མི་མང་རྣམས་དད་འདུན་རྩེ་གཅིག་པ་ཡིན་པ་དང། ས་ཐག་རིང་བོ་ཡིན་ནའང་མགོན་པོ་གང་ཉིད་ཀྱི་སྐུ་གཟུགས་ཧ་ཅང་བདེ་བོ་བྱུང་བ། ཁོ་ཚོར་སློབ་སྦྱོང་ལ་དོ་སྣང་བྱེད་དགོས་པ་གི་འབོད་སྐུལ་གནང་བ་ཡིན་ཞེས་བཀའ་སྩལ་གནང་གི་འདུག། རྒྱ་གར་ཤཱ་ལི་ཡཱ་གི་མི་མང་ཚོ་ཐུག་ཡག་རེད་ཨ་ནི་ཆོས་འབྲེལ་བྱེད་ཡག་རེད་ཡིད་རིག་ཡག་པོ་ཆགས་བྱུང་ས་ཐག་རིང་པོ་བྱས་རེད་ང་ཡང་གཟུགས་བདེ་པོ་ཆགས་བྱུང་མ་བདེ་ག་གེ་མ་བྱུང།

གང་ལྟར་ང་རང་ཚོས་ཅིག་ཆོས་ལ་དད་པ་ཞིག་བྱས་པ་ཡིན་ན། དད་པ་བྱེད་སའི་ཆོས་དེའི་འགྲོ་སྟངས་ག་འདྲ་ཡིན་པ་ཡག་པོ་ཤེས་དགོས་རེད་འདུག་སེ་བྱས་ནས། ཨོ་དེ། ངས་ནན་ཏན་བྱས་ལབ་པ་ཡིན། ཡང་རྒྱ་གར་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་གྱི་ས་གནས་མགོ་འཛིན་ལྷག་པ་ཚེ་རིང་ལགས་ནས་ཀྱང། འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་པྲམ་སེང་ཏཱ་མང་ལགས་ཁོ་རང་ནང་པ་ཡིན་པ་གི་མར། གོང་ས་མཆོག་གདན་ཞུས་ཀྱི་ཆེད་དུ་བཞུགས་སྒར་དུ་འབྲས་ལྗོངས་གཞུང་གི་འབྲེལ་ཡོད་མི་སྣ་ཐེངས་མ་དྲུག་ལ་བཅར་གནང་བ་དང། ས་གནས་སུ་ཚད་མཐོའི་ཕེབས་བསུ་ཕེབས་སྐྱེལ་དང་ཆེ་བསྟོད་གསོལ་ཚིགས་ཀྱི་སྐབས་སུའང་མངའ་སྡེའི་གྲོས་ཚོགས་འཐུས་མི་ཆ་ཚང་དང། གཞུང་འབྲེལ་མི་སྣ་ཆེ་དྲག་ཚང་མ་ཕེབས་པ་དང་མངའ་སྡེ་དེར་ཡུན་རིང་གི་རྗེས་སུ་ཆིབས་བསྒྱུར་གནང་བར་བརྟེན། བོད་རིགས་སུམ་སྟོང་ཙམ་ལས་མེད་ཀྱང་ས་གནས་ཡུལ་མི་ཁྲི་ཚོ་བཞི་ལྷག་འཛོམས་ཏེ་དགའ་གུས་ཧ་ཅང་ཆེན་པོ་གནང་བ་འགྲེལ་བརྗོད་གནང་གི་འདུག། ཨ་འདིའི་སྐབས་ལ་སྐྱབས་མགོན་ཐམས་ཅད་མཁྱེན་པའི་ཐོག་ནས་ཞལ་ལག་དེ་ཚོ་དཔེ་དགྱེས་པོ་བྱས་ནས་བཞེས་པ་དང། ཨ་གཙོ་བོ་ཆེ་ཤོས་དེ་ད་མངའ་སྡེ་གི་ལས་སྣེ་ཚང་མ། ཁ་བཙུགས་རེད་འདིའི་སྐབས་ལ་གྲ་སྒྲིག་ཡག་པོ་གནང་ཡོད་པ་བཅས། ཨ་ནི་ཡུན་རིང་པོའི་རྗེས་ལ་ཅིག་ཕེབས་ཀྱི་ཡོད་དུས་ཙམ་པ་ལ་ཡ་ཨ་ནི་མི་མང་ཚང་མ་གིས་དཔེ་དགའ་བོ་བྱས། ཨ་ནི་བོད་པ་ཙམ་མ་ཡིན་པར་ང་ཚོ་བོད་རིགས་སུམ་སྟོང་ཙམ་ཞིག་མར་དེ་ནས་འདི་ཁུལ་གྱི་ནང་པ་མི་ཁྲི་ཚོ་བཞི་ལྷག་ཅིག་འདུ་ཆེན་པོ་འཛོམས་ཆེན་པོ་ཆགས་བྱས། འོ་འདུག་སེ་བྱས་ཨ་ནི་གྲ་སྒྲིག་ཕུན་སུམ་ཚོགས་པ། ཨ་ནི་ཆོས་ཞུ་བ་རྣམས་ཀྱིས་དཔེ་དགའ་དགའ་བ་སྒོམ་ཡག་གི། ལོ་རྒྱུས་རང་བཞིན་ལྡན་པ་གི་ཨ་ནི་དེ་འདྲས་ཅིག་ཚོར་གྱི་འདུག་ཞུ་ཡས་ཡིན།
གཞན་ཡང་གོང་ས་མཆོག་གི་བཀའ་ཡིག་དེ་ནང་མགོན་པོ་གང་ཉིད་ཀྱི་ལམ་སྟོན་གཙོ་བོ་ནི་འགྲོ་བ་མི་གཅིག་གྱུར་གྱི་བར་རེ་ཕན་ཚུན་སེམས་བཟང་པོ་དང་བྱམས་བརྩེ་བྱེད་དགོས་པ་གི་ཁར། སེམས་མ་དུལ་བ་དུལ་བར་བྱེད་གལ་ཆེན་པོ་ཡིན་པ་དང། སེམས་ཐུལ་ན་མི་ཚེར་བདེ་སྐྱིད་དང་སྙིང་པོ་ལེན་ཐུབ་པ། དེང་སང་སེམས་འཁྲུག་བརྡབ་པ་སེལ་ཐབས་དང་སེམས་ཀྱི་ཞི་བདེ་སྐྲུན་པར། ནང་པའི་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པ་དང་མཚུངས། ཆོས་ཁས་ལེན་མིན་ཅི་ལྟར་ཡང་དམིགས་བསལ་ཆོས་དང་མ་འབྲེལ་བ་གི་ལམ་ནས་བློ་སྦྱང་ཐུབ་པ་གི་རྩ་བ་ནི།

ཚོང་ཡག་པོ་ཡོད་པ་ནང་བཞིན་གྱི་ད་ལོ་ཡང་ཚོང་ཡག་པོ་ཡོང་རྒྱུའི་རེ་བ་གནང་བཞིན་ཡོད་པའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྡོ་རྗེ་གདན་བོད་རིགས་ཚོང་པའི་མཐུན་ཚོགས་ཀྱི་ཚོང་པ་རྣམས་ལ་དེ་སྔོན་དང་གོང་ས་མཆོག་ས་གནས་སུ་ཆིབས་བསྒྱུར་གནང་སྐབས་ཚོང་ཡག་པོ་ཡོད་པ་ནང་བཞིན་གྱི་ད་ལོ་ཡང་ཚོང་ཡག་པོ་ཡོང་རྒྱུའི་རེ་བ་གནང་གི་འདུག་དེ་ཡང་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བོད་རིགས་གཙོ་བོ་གྱུར་པའི་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་རྒྱ་གར་དང་བལ་ཡུལ་ས་གནས་འདྲ་མིན་ཁག་ནས་བྱོན་པའི་ཚོང་པ་ཚོས་གཙོ་བོ་བོད་ཀྱི་ནང་ཆོས་དང་འབྲེལ་བའི་མཆོད་ཆས་འདྲ་མིན་དང་རྒྱན་གོས་དང། ནང་ཆས་དང་དེ་བཞིན་དེབ་ལ་སོགས་པ་དངོས་ཆས་འདྲ་མིན་ཚོང་འགྲེམས་གནང་བའི་རྡོ་རྗེ་གདན་བོད་རིགས་ཚོང་པའི་མཐུན་ཚོགས་ཀྱི་དགུན་དུས་ཀྱི་ཁྲོམ་ར་དེ་ཉེ་ཆར་དབུ་འཛུགས་གནང་ཡོད་པ་དང་ད་ལྟའི་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ཆིབས་བསྒྱུར་གྱིས་ཆོས་འབྲེལ་མཛད་འཆར་ཁག་བསྐྱངས་གནང་རྒྱུའི་དུས་མི་མང་འདུ་འཛོམས་ཆེ་བའི་དུས་སྐབས་སུ་ཁྲོམ་ར་དེའི་ཚོང་པ་རྣམས་ཀྱི་ཚོང་རྒྱུག་ཆེ་བ་ལྟར་ད་ལོ་ཡང་དེ་ལྟར་ཡོང་བའི་རེ་བ་གནང་བཞིན་པ་རེད་འདུག་དེའི་སྐོར་རྡོ་རྗེ་གདན་བོད་རིགས་ཚོང་པའི་མཐུན་ཚོགས་ཀྱི་ཚོགས་གཞོན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་གཙོ་ཆེ་དེ་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་དང་མ་གནང་དེའི་གི་ཁྱད་པར་ཞིག་འགྲོ་གི་རེད་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་པ་ཡིན་ན་ང་རང་ཚོ་ཅིག་ས་གནས་འདི་ལ་ད་ཅི་དངོས་གནས་དྲ་གནས་ཀྱི་ད་ང་ཚོ་ཚོང་པ་ད་ཡིན་ད་ཡིན་སྤྲང་པོ་ཡིན་ནའི་རེད་ས་གནས་ཀྱི་དེ་ཁང་བདག་དེ་ཚོ་ཡིན་ནའི་རེད་ད་ཚང་མ་བློ་ལ་བཟང་པོ་ཞེ་པོ་ཅིག་ཆགས། ད་དཔེ་མི་སྲིད་གི་ཡག་པོ་ཅིག་ཆགས་འགྲོ་ང་ཚོ་འདྲ་བོ་ཅིག་ཡིན་ན་སྐུ་མདུན་ཕེབས་པ་ཡིན་ན་དཔེ་ཞེ་པོ་ཅིག་གི་ཚོང་དང་དེ་ཚོ་ཡག་པོ་ཡོང་གི་ཡོད་རེད། ཡང་མཐུན་ཚོགས་དེའི་ཚོགས་གཙོ་ལས་ཚབ་ཤེས་རབ་མཐར་ཕྱིན་ལགས་ནས་ཁྲོམ་ར་དེའི་ནང་ཁོང་ནས་བོད་ཀྱི་སྲོལ་རྒྱུན་རི་མོ་ལྡན་པའི་རྒྱུ་བལ་ལས་གྲུབ་པའི་རུམ་གདན་ཉལ་གྲུམ་དང་སུམ་དྲུག། དགོན་པའི་གྲལ་གདན་དང་རྐུབ་གདན། གཞན་ཡང་ས་གདན་ལ་སོགས་པ་གྲུམ་གདན་འདྲ་མིན་སྣ་ཚོགས་ཤིག། ཝ་ར་ཎ་སི་དང་ལྡེ་ར་ལྡུན་བཅས་ནས་མངགས་ཏེ་དེར་ཚོང་འགྲེམས་གནང་བཞིན་པ་བརྗོད་གནང་བྱུང།
སྤྱིར་བཏང་ད་ངའི་གི་ཚོང་ཟོག་དེ་སྤྱིར་བཏང་མ་རྩ་ཆེན་པོ་ཡིན་ཙང་ལམ་སེང་ལམ་སེང་འགྲོ་ཡག་ལ་ཏོག་ཙམ་ཅིག་ད་ཉི་མ་གཉིས་གསུམ་ཅིག་འདྲ་བོ་ཅིག་སྒུག་དགོས་གི་རེད་ཡིན་ན་གཅིག་འགྲོ་དུས་དེ་ནི་དཔེ་ཡག་པོ་འགྲོ་གི་རེད་ལ་དེ་ནི་ཁེ་བཟང་འདྲ་བོ་ལ་ཆ་བཞག་ན་ཁེ་བཟང་ཡག་པོ་ཡོད་དེ་ནི་ངའི་གི་ཚོང་ལས་དེ་གཉེར་ནས་ད་ལོ་དྲུག་བདུན་ཅིག་འགྲོ་གི་ཡོད་ལ། རྒྱུན་དུ་གང་བར་ཚོང་རྒྱག་གི་རེད། རྒྱུན་དུ་ང་ཝ་ར་ཎ་སི་རང་ལ་ཚོང་ཁང་གཅིག་ཡོད་ཨ་ནི་དེ་དག་རྡ་རམ་ས་ལ་ཡང་ཨ་ནི་ཡང་ཁྲོམ་སར་འདྲ་བོ་གཏོང་བྱས། དགུན་ཁ་ང་གྲུམ་གདན་རང་གི་ཚོང་རྒྱག་གི་ཡོད་དབྱར་ཁ་ཡང་དེ་མ་ཡིན་པ་གས་ཅིག་རྡོ་དང་རྒྱན་ཆ་ག་རེ་བཅོས་པ་དེ་འདྲ་ཚོང་གཉེར་བྱེད་ཀྱི་ཡོད་ལ། ཡང་ཁྲོམ་ར་འདིའི་ནང་རྒྱལ་ས་ལྡི་ལི་ནས་དེབ་བཙོང་མཁན་ཨ་ཅག་བསྟན་འཛིན་དཔལ་འཛོམས་ལགས་ཀྱིས་བོད་གཞུང་ཤེས་རིག་དང་རྡ་ས་བོད་ཀྱི་དཔེ་མཛོད་ཁང་དང་དེ་བཞིན་རྣམ་རྒྱལ་གྲྭ་ཚང་དང་མཚན་ཉིད་གྲྭ་ཚང་ལ་སོགས་པ་སྡེ་ཚན་འདྲ་མིན་ཁག་ནས་དཔར་སྐྲུན་ཞུས་པའི་གོང་ས་མཆོག་གི་ཕྱག་དེབ་ཀྱིས་གཙོས་པའི་ཕྱག་དེབ་འདྲ་མིན་སྣ་ཚོགས་ཤིག་ཚོང་འགྲེམས་གནང་བའི་ནང་གོང་ས་མཆོག་གི་ཕྱག་དེབ་དེ་བྲིན་ཤོས་ཡིན་པ་གསུངས་གནང་བྱུང།

ད་དཀའ་ལས་ཁག་པོ་རེད་དེབ་འདི་ལྗིད་ཁོག་ལྗིད་ཁོག་བྱས་ཨ་ནི་བདལ་གླ་འགྲོ་སོང་ཡང་ཆེན་པོ་རེད་དེ་ཡིན་ན་གྱོང་ད་ཡོད་ཡོད་མ་རེད་ག་དུས།
དེ་བཞིན་ཡང་བལ་ཡུལ་ནས་ཡིན་པ་རིན་ཆེན་ལྷ་མོ་ལགས་ནས་བོད་ནས་བཟོས་པའི་དེང་དུས་དཔེ་གསར་ཅན་གྱི་བོད་ཆས་ཕྱུ་པ་དང་སྟོད་གོས་ལ་སོགས་པ་བོད་རིགས་ཕོ་མོ་རྒན་གཞོན་བར་གསུམ་གྱི་བོད་ཆས་ཆེ་བའི་གྱོན་ཆས་ཁག་ཚོང་འགྲེམས་གནང་གི་འདུག་ཅིང་ཁོང་གི་ཚོང་ཟོག་ཁག་བོད་ནས་རྒྱ་གར་བར་གཏང་རྒྱུ་ས་མཚམས་སུ་དཀའ་ངལ་ཤུགས་ཆེ་ཞིག་འཕྲད་བཞིན་ཡོད་ཀྱང་ཁེ་བཟང་འགྲིག་ཙམ་ཞིག་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང།
ང་ག་ཅི་དེ་ན་ལ་དེར་མི་རྒན་པ་ག་ཡོད་རེད་ཨ་ནི་བུ་གུ་ཆུང་བ་ག་ཅི་ཡོད་རེད་ཨ་ནི་བུ་གུ་ཆུ་པ་བུ་མོ་ག་ཆུ་པ་ཨ་ནི་བུ་གུ་ཆུ་པ་དང་བུ་མོ་ཆུ་པ་ན་ལ་པུ་རུ་ག་ཆུ་པ་ཡོད་རེད་ཨ་ནི་ཐེ་མ་ག་ཆུ་པ་ཨ་ནི་དུས་སང་དུས་འདུས་ག་ཆུ་པ་དེ་འདྲ་དུས་སང་སྒོ་ཤིང་ག་དར་གི་འདུག་བོད་ན་ཨོ་དེ་འདྲ་ག་ཆུ་པ་ཅེས་ཨ་ནི་སྟོན་ཐུག་དེ་འདྲ་པུ་ཡོད་འཇོག་དགུ་མཁའ་གུ་ཡངས་གི་ཨོ་དེ་འདྲ་ཆུ་པ་ཡོད་རེད་ཨ་ནི་བུ་གུ། ཕྲུ་གུ་ཕྱུ་པ་ཡང་དེ་འདྲ་ཕྲུ་གུ་བུ་མོའི་ཕྱུ་པ་དེ་འདྲ་ཡང་བཟོ་ལྟ་དེ་འདྲ་བྱེད་པ་དེང་སང་གི་ལྟ་བདེ་བ་དེ་འདྲ་བྱེད་འོ་དེ་འདྲ་ཡོད་རེད། ཅེས་དང་དེ་སྔ་རྡོ་རྗེ་གདན་དུ་བོད་རིགས་ཚོང་པ་ཁ་ཐོར་དུ་གནས་པ་ལས་ས་གནས་གཅིག་ཏུ་གནས་མེད་དུས། ཚོང་པ་སྒེར་སོ་སོར་ཁྲོམ་ས་མ་རག་པ་དང་ཚོང་རྫས་རྐུ་ལ་ཤོར་བ་སོགས་ཀྱིས་དཀའ་ངལ་འདྲ་མིན་སྣ་ཚོགས་ཤིག་འཕྲད་པ་ལ་བརྟེན་ནས་རྡོ་རྗེ་གདན་བོད་རིགས་ཚོང་པའི་མཐུན་ཚོགས་དེ་བཞིན། ཕྱི་ལོ་ཉིས་སྟོང་བཅོ་ལྔ་ལ་གསར་འཛུགས་གནང་སྟེ་ད་བར་བོད་མི་ཚོང་པ་རྣམས་ལ་ཁེ་བཟང་ཡག་པོ་བྱུང་བ་མ་ཟད། བོད་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱིས་དར་སྤེལ་གཏང་རྒྱུ་གལ་ཆེན་པོ་ཡིན་དུས། རྡོ་རྗེ་གདན་གྱི་ཁྲོམ་ར་འདིའི་ནང་བོད་པའི་ཆོས་དང་རིག་གཞུང་ཆས་གོས་ལ་སོགས་པ་དངོས་རྫས་ཚོང་འགྲེམས་བྱས་པ་བརྒྱུད་བོད་དོན་ཐོག་ཕན་ཐོགས་ཡོང་བའི་རེ་བ་ཡོད་སྐོར་ཚོགས་པ་དེའི་ཚོགས་གཞོན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། འདི་ད་ལྟ་ང་ཚོའི་འདིའི་ནང་ལ

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ནུབ་བྷེང་གྷལ་སཱ་ལུ་གྷ་ར་སྒང་ཏོག་བཅས་སུ་བཀའ་ཆོས་ལ་འབྲུག་གི་དད་ལྡན་པ་ལྔ་བརྒྱ་ལྷག་མཉམ་ཞུགས་གནང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་བ་དེ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་དཔལ་འབྱོར་རྩེད་ཐང་དུ་ལག་ལེན་སོ་བདུན་མའི་སྒོ་ནས་གསུང་ཆོས་དང་ནུབ་བྷང་གཱལ་གྱི་གྲོང་ཁྱེར་སཱ་ལུ་གྷ་རའི་ནང་གི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་ཡོད་ཅིང་ད་ལན ྋགོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་ཤིས་ལོང་དང་ཨ་རུ་ནཱ་ཅལ། དེ་བཞིན་འབྲུག་ཡུལ་དང་བལ་ཡུལ་བཅས་ནས་བོད་མི་དང་ས་གནས་ཡུལ་མིའི་དད་ལྡན་པ་ཁྲི་ཚོ་མང་པོ་ཕེབས་ཡོད་པ་དང་ལྷག་པར་དུ་ད་རེས་འབྲུག་ཡུལ་ནས་ཁྱོན་དད་ལྡན་པ་ལྔ་བརྒྱ་ལྷག་ཕེབས་ཡོད་པ་འབྲུག་སྤ་རོ་ནས་ཡིན་པ་དད་ལྡན་པ་དབང་ཕྱུག་རྡོ་རྗེ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ད་ང་གིས་འབད་བ་ཅིན་འབྲུག་ལས་ང་བཅས་འབྲུག་ལས་ན་ལོ་ད་རྒྱལ་བ་རིན་པོ་ཆེ་མཇལ་བར་འགྱོ་མི་ཧུ་ཚུ་ཀེ་བ་ཅིན་བཞི་བརྒྱ་ལྔ་བརྒྱ་དེ་ཅིག་དེ་ཧི་ཧི་བཙུམ་གྱི་འདུག་ལགས་ང་བཅས་འབྲུག་གི་མི་ར་ན་ལོ་ཨན།
འབྲུག་ཡུལ་ནི་བོད་ཀྱི་ལྷོ་བྲག་རྫོང་དང་ས་མཚམས་ཁེལ་བའི་ནང་པའི་རྒྱལ་ཁབ་ཞིག་ཆགས་ཀྱི་ཡོད་པ་རེད། འབྲུག་ནས་ཕེབས་པའི་དད་ལྡན་པ་དབང་ཕྱུག་རྡོ་རྗེ་ལགས་ཀྱིས་མུ་མཐུད་གསུང་དོན་དུ། རྒྱལ་བ་རིན་པོ་ཆེ་གིས་དེ་རིང་ང་ཧེ་མ་ཀྲི་བི་ན་རྗེས་མ་དུ་ངུས་བཏེགས་པའི་རྗེས་མ་ཉོ་ཞུ་ནི་ལ་དེ་དེ་རིང་འགོ་ཐོག་དང་པ་ཡིན་ལགས་དེ་ནས་དེ་རིང་མཇལ་ཚུགས་དེ་སྔའི་ནང་མི་སེམས་མི་སྐྱོ་བ་བཟའ་ཡིས་ཞུས་དོན། ཁོང་གིས་མི་ཚེའི་ནང་གོང་ས་མཆོག་བརྙན་འཕྲིན་ནང་མཇལ་བ་ཙམ་མ་གཏོགས་ཁོང་སྐུ་དངོས་སུ་མཇལ་མྱོང་མེད་པ་དང་ད་རེས་འདི་གར་གོང་ས་མཆོག་མཇལ་བར་དགའ་ཚོར་ཆེན་པོ་དང་སྐལ་པ་བཟང་པོ་བྱུང་སོང་ཞེས་དང་ད་རེས་གོང་ས་མཆོག་གི་བཀའ་སློབ་གཙོ་བོ་འཛམ་གླིང་འདིའི་སྟེང་ཆོས་ལུགས་མི་འདྲ་བ་མང་པོ་ཡོད་ན་ཡང་ཚང་མས་གཞན་ལ་ཕན་པ་བསྒྲུབ་དགོས་པའི་བསླབ་བྱ་གཅིག་མཚུངས་འབུལ་བཞིན་ཡོད་པས་ང་ཚོས་དུས་རྟག་ཏུ། སེམས་པ་བཟང་པོ་བྱ་དགོས་པའི་བཀའ་སློབ་གནང་བ་དེ་ངའི་སེམས་ལ་འཇུག་པོ་བྱུང་སོང་ཞེས་གསུང་གི་འདུག་ཡང་འབྲུག་འབུམ་ཐང་ནས་ཕེབས་པའི་དད་ལྡན་པ་འཕྲིན་ལས་རྡོ་རྗེ་ལགས་ཀྱིས། ད་རིས་ང་བཅས་ར་ན་སྐྱབས་རྗེ་རིན་པོ་ཆེ་གི་སྐུ་མདུན་ལུ་བཅར་ནི་ཐོབ་ནི་དེ་གིས་གནམ་མེད་ས་མེད་ཀྱི་སྐལ་བ་བཟང་ཡི་ཟེར་དེ་འབད་ཞུ་ནི་ཨིན། ད་ང་བཅས་ར་གི་ད་ཚེ་ནཱ་ལས་ཕར་དང་ཨིན་རལ་དུ་རུ་ད་ང་བཅས་ར་གི་སྐྱབས་རྗེ་དེ། སྐུ་ཚེ་འདི་བྲག་ལས་བརྟན་སྐུ་ཚེ་ཆུ་ལས་རིང་ཟེར་བའི་ང་བཅས་ཀྱི་ཁ་ཐུག་ལས་གནམ་མེད་ས་མེད་ཀྱི་སྨོན་ལམ་བཏབ་ནི་ཨིན་ལགས། ད་རེས་ང་ཚོ་འདི་གར་གོང་ས་མཆོག་མཇལ་བ་དང་ཁོང་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པ་དེ་སྐལ་པ་བཟང་པོ་ཞིག་དང་ང་ཚོས་ཁོང་སྐུ་ཚེ་ཡུན་རིང་གནས་པ་དང་ཁོང་སླར་ཡང་མཇལ་རྒྱུ་ཡོང་བའི་སྨོན་ལམ་བཏབ་པ་ཡིན་ཞེས་གསུང་གི་འདུག་ཡང་ཁོང་གིས་འབྲུག་ཡུལ་ནང་ནང་པའི་ཆོས་བརྒྱུད་ཁག་ཚང་མ་འཆམ་མཐུན་ངང་གནས་བཞིན་ཡོད་པ་དང་ཆོས་བརྒྱུད་ཁག་མང་པོ་ཡོད་ན་ཡང་ཆོས་བརྒྱུད་དེ་དག་གི་འབྱུང་ཁུངས་གཅིག་ཡིན་པ་གསུང་གི་འདུག་དེ་བཞིན་འབྲུག་ཕུན་ཚོགས་གླིང་ནས་ཡིན་པ་དད་ལྡན་པ་ཚེ་དབང་རིག་འཛིན་ལགས་ཀྱིས། སྔོན་མ་ང་བཅས་ཨ་ནི་བཟུམ་དཱ་ལའི་བླ་མ་མཇལ་ཡང་མ་མཇལ་ད་རིས་འགོ་དང་པ་མཇལ་བས་སེམས་དགའ་ཡི་ཟེར་ཞུ་དོ་ལགས། སེམས་དགའ་ཡི་ང་བཅས་ཕར་ལས་འོང་མི་གཅིག་ཡང་མ་མཇལ་ལགས་སྔོན་མ་དཱ་ལའི་བླ་མ་གད་ར་ཕ་སྟེམ་མཇལ་ཡུལ་མེད་ལགས་ད་རིས་ད་རིས་ད་བླ་མ་མཇལ་བས་སེམས་དགའ་ཡི་ཟེར་ཞུ་དོ་ལགས། ང་རང་གི་མི་ཚེའི་ནང་གོང་ས་མཆོག་མཇལ་བ་ད་རེས་ཐོག་མ་དེ་ཆགས་ཀྱི་འདུག་ཁོང་མཇལ་ནས་ང་རང་སེམས་པ་ཧ་ཅང་དགའ་པོ་དང་ང་ཚོ་འབྲུག་ཡུལ་ནང་བརྒྱ་ཆ་དགུ་བཅུ་ལྷག་ནང་པ་དང་ལྷག་པར་དུ་དེང་སྐབས་གཞོན་སྐྱེས་ཕལ་ཆེ་བས་ནང་ཆོས་ལ་དོ་སྣང་དང་སློབ་སྦྱོང་བྱེད་བཞིན་ཡོད་པ

གོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་སོན་ན་ཡང་སེམས་ཅན་ཐམས་ཅད་ཀྱི་དོན་དུ་ས་ཐག་རིང་པོ་ནས་འདིར་ཕེབས་ནས་ཆོས་འབྲེལ་བསྩལ་སོང་ང་ཚོ་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ཁོང་གི་བཀའ་སློབ་གཙོ་བོ་ཚང་མ་བདེ་བ་འདོད་མཁན་དང་སྡུག་བསྔལ་མི་འདོད་མཁན་གཅིག་མཚུངས་ཡིན་པ་དང་བདེ་བ་དང་བདེ་སྐྱིད་ངོ་མ་དེ་ཕྱིའི་དངོས་པོ་ནས་མིན་པར་ནང་སེམས་ནས་ཡོང་གི་ཡོད་པའི་བཀའ་སློབ་དེ་ཧ་ལས་པའི་རིན་ཐང་ཆེན་པོ་ཡིན་པ་གསུང་གི་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་སྟོན་སྐབས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་དང་ཆིབས་བསྒྱུར་མཐའ་མ་དེ་ཕྱི་ལོ་ཉིས་སྟོང་བཅོ་གསུམ་ལོར་བསྐྱངས་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་སྙན་ངག་པ་བོང་སྟག་རི་ལུ་ལགས་རྐྱེན་འདས་སུ་ཕྱིན་པར་བོད་མི་ཚོས་མྱ་ངན་དང་གདུང་སེམས་མཉམ་སྐྱེད་ཤུགས་ཆེར་བྱེད་བཞིན་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅུ་དྲུག་ཉིན་བོད་ནང་གི་ན་གཞོན་སྙན་ངག་པ་དང་རྩོམ་པ་པོ་གཞས་ཚིག་རྩོམ་པ་པོ་རིན་ཆེན་དོན་གྲུབ་བམ་སྨྱུག་མིང་ལ་བོང་སྟག་རི་ལུ་ཞེས་འབོད་པའི་སྙན་ངག་པ་གྲགས་ཅན་ཁོང་གཏེར་ལེན་ཁ་ཡི་གྲོང་ཁྱེར་ནས་ཕ་ཡུལ་བོང་སྟག་ཏུ་འགྲོ་བའི་ལམ་བར་དུ་རླངས་འཁོར་དོན་རྐྱེན་ཁྲོད་རྐྱེན་འདས་སུ་ཕྱིན་ཡོད་པ་དང་བོད་ནང་གི་བོད་མི་ཤེས་ཡོན་པ་དང་སྨྱུག་ཐོགས་པ་མང་པོ་ཡིས་སྤྱི་ཚོགས་དྲ་ལམ་ཁག་ཏུ་སྙན་ངག་པ་ཁོང་ལ་མྱ་ངན་དང་གདུང་སེམས་མཉམ་སྐྱེད་དུ་སྙན་ངག་དང་རྩོམ་སོགས་སྣ་ཚོགས་སྤེལ་བཞིན་འདུག་ལ་ཁོང་དང་འབྲེལ་བའི་རྩོམ་གྲོགས་ཤིག་གིས་སྙན་ངག་པ་ཁོང་ནི་ཡུན་རིང་སྙན་ངག་ཁོ་ནར་འབད་རྩོལ་དང་འབྲི་ཐབས་སོགས་ཀྱང་གཞན་དང་མི་འདྲ་བར་ཐབས་ཤེས་བྱ་མཁན་དང་སྙན་ངག་ལ་གློ་བ་དཀར་མཁན་གྱི་ན་གཞོན་གྲུབ་འབྲས་ཅན་ཞིག་ཡིན་པ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དྲ་ལམ་ཁག་ཏུ་ཁོང་གི་སྐོར་ལ་སྤེལ་བཞིན་པའི་གནས་ཚུལ་ཁག་ནང། རྩོམ་པ་པོ་ཁོང་ནི་མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་ཕྲག་ལྷག་རིང་གནང་ཞིང་དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་སྐོར་འཁོད་འདུག་ལ་དྲ་ལམ་ཁག་ཏུ་མི་སྒེར་ངོས་ནས་མྱ་ངན་དང་གདུང་སེམས་མཉམ་སྐྱེད་བྱེད་བཞིན་པའི་ཁྲོད་མིང་ལ་མགར་ཐང་ཞེས་པ་ཞིག་གིས་བོང་སྟག་རི་ལུ་ནི་འབྲོག་སྐད་ལ་ཤིན་ཏུ་ལོབས་པའི་འབྲོག་པ་སྙན་ངག་པ་ཞིག་རེད། བོང་སྟག་རི་ལུ་ནི་སྲིད་པའི་གླུ་མཁན་ཞིག་ཀྱང་ཡིན་པས་ཁོང་ནི་འདས་གྲོངས་སུ་ཕྱིན་པར་ཕངས་སེམས་ཡོད་སྐོར་བརྗོད་འདུག་ལ་ཡང་གཞན་ཞིག་གིས་འདས་ཟིན་པ་ནི་ཉི་འོད་ལྟ་བུ་ཁྱོད་རང་ཡིན་ལ་ལུས་ཡོད་པ་ནི་སྤྲང་དག་འཚེར་བའི་ཁྱེད་ཀྱི་སྙན་ངག་མཁན་གང་བོ་དེ་ཡིན་བདེ་བར་བཞུད་ཞེས་འཁོད་འདུག་སྙན་ངག་པ་བོང་སྟག་རི་ལུ་ནི་སྙན་ངག་གཅིག་པུ་ཙམ་མིན་པར་གཞས་ཚིག་རྩོམ་པ་པོ་ཞིག་ཀྱང་ཡིན་པ་དང་ཁོང་གི་སྙན་ངག་དང་གཞས་ཚིག་ཁག་ལ་བོད་ཕྱི་ནང་གཉིས་ནས་དགའ་མོས་གནང་མཁན་དང་ཁོང་གི་སྙན་ངག་གིས་ཤུགས་རྐྱེན་ཐེབས་པའི་གཞོན་སྐྱེས་མང་དག་ཅིག་ཡོད་པ་ལས། རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བློ་བཟང་མྱ་ཁྱེད་ལགས་ནི་སྙན་ངག་པ་བོང་སྟག་རི་ལུ་གི་སྙན་ངག་ལ་ཧ་ཅང་གི་ཡིད་སྨོན་སྐྱེས་བཞིན་འདུག། བོང་སྟག་རི་ལུགས། ངོ་ཤེས་ནས་ད་ཕལ་ཆེར་ལོ་ལྔ་དྲུག་དེ་འདྲ་འགྲོ་གི་ཡོད་ས་རེད། ང་རང་ཉོན་ཡིན་ན། གཞས་ཚིག་དེ་ཚོ་འབྲི་མཁན་གཅིག་ཡིན། ངས་དམིགས་བསལ་གྱིས་བོད་ནང་གི་གཞས་པ་ཞིག་མ་གཏོགས། གཞས་ཚིག་རྩོམ་པ་པོ་དེ་ཚོ་ལ་དག་སྣང་ཆེན་པོ་བྱུང་བའི་རྒྱུ་རེད། ཕལ་ཆེར་གཞས་ཚིག་གཙང་པོ་པོ། མི་བརྒྱད་ཅུ་རེའི་ལྷག་ཟེར་དེ་འདྲ་འབྲེལ་བ་བྱུང་ཡོད་རེད་དེའི་ནང་གི་བོང་སྟག་རི་ལུ་གཅིག་རེད། ཁོ་རང་གི་ཡིད་ཚིག་འདྲ་ཆགས་མཚམས་པ་ཡིན་ན་དམིགས་བསལ་གྱི་ཆེད་ཆེ་འདྲ་བོ་ཞིག་དེ་ཧ་ལས་པའི་ཡིད་ཚིག་གོ་བདེ་བོ། ནང་དོན་ཡག་པོ་ཡོད་པ། དེ་འདྲ་འབྲི་མཁན་ཅིག་རེད་བྱས་ཨ་ནི་དམིགས་བསལ་གྱིས་ངས་དག་སྣང་མང་པོ་བྱས་པ་ཡིན། ལྷག་པར་དུ་ཡང་ཁོ་རང་གི་ཕ་ཡུལ་བོང་སྟག་དེ་ག་དུས་ཡིན་ན་ཡང་གོ། ཅིས་ག་ལ་བར་བརྩེ་བ་ཞུ་བའི་ཡོ་དེ་ངན་གྲོགས་ཅིག་དང་ག་དུས་ཡིན་ན་དེ་གོ་ལ། ཅིས་འདོད་པ་དང་ཡང་དང་ཅིས་དྲི་དེ་ངན། ད་ག་ན་བཞིན་བོང་སྟག་གིས་ན་གཞོན་དུ་བཟོ་ལ་ཅིས། ད་འདོད་ར་དང་ཡང་དང་འདི་འདྲ་མང་པོ་མཐོང་མྱོང། ད་དུང་དྲ་ལམ་ཁག་ཏུ་སྤེལ་བཞིན་པའི་ཁོང་གི་ལོ་རྒྱུས་ཐུང་ཐུང་ཞིག་ཏུ། སྙན་ངག་པ་བོང་སྟག་རི་ལུ་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང་ཁོང་གིས་ད་བར་སྙན་ངག་དཔེ་དེབ་ང་ངོ་མ་འཚོལ་འདོད་དང། སྙན་ངག་གད་མོ་གང། སྙན་ངག་ངོ་མ། ཤ་ཚ་བའི་ཚིག་ལ་སྙན་མོ་མེད། སེམས་ཁུར་ཞིག་ང་ལ་གསེར་འགག་སྟེར་ཡོད་ཅེས་དང་རྒྱ་ཡིག་ནང་བྲིས་པའི་སྙན་ངག་དེབ་ནུབ་རླུང་ལ་འཁུར་བ། དམངས་སྲོལ་བརྩམས་ཆོས་སྤེལ་ཏེ་བོད་ཀྱི་སྙན་ཤལ་ཕྱོགས་བསྒྲིགས་དང་དེ་བཞིན་གཞས་ཚིག་བརྩམས་ཆོས་ང་ཚོའི་རྩ་བ་དང་ང་གངས་སེང་དཀར་མོའི་བུ་རྒྱུད་ཨ་ལྕེ་སྒྲོལ་མ་བརྩེ་དུང་ནི་ཀོ་རེ་རྩེད་པ་འདྲ་སོགས་གཞས་ཚིག་བརྒྱ་ལྷག་བརྩམས་གནང་ཡོད་པ་དང་ཁོང་གིས་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བྱས་པའི་འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་སྔ་ཕྱིར་ཨ་མདོ་བརྙན་འཕྲིན་དང་མཚོ་ནུབ་བརྙན་འཕྲིན་སོགས་ནས་བསྟན་ཡོད་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་ཉི་ཤུ་ཉིན་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཆེས་ཐོག་མ་དེ་དབུ་འབྱེད་གནང་རྒྱུ་དང་དུས་རབས་ཉེར་གཅིག་པའི་ནང་པ་ཅེས་པ་དེ་ཇི་འདྲ་བྱེད་དགོས་པའི་སྐོར་བགྲོ་གླེང་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་རེས་གཟའ་ལྷག་པའི་ཉིན་བསྐྱང་རྒྱུའི International Sangha Forum ཞེས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་བརྗོད་གཞི་ནི་ནང་པའི་ལམ་ལུགས་འདྲ་མིན་ཁག་གི་བར་མཐུན་ཐབས་དང་དེང་རབས་ངོས་ལེན་ཐོག་ནང་ཆོས་བགྲོ་གླེང་ཞེས་པ་ནང་པའི་དགེ་འདུན་པ་དང་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་སོགས་ཀྱིས་བཀའ་སློབ་གནང་རྒྱུ་ཡིན་པ་རེད་འདུག་གོང་ཞུས་ནང་པའི་ལྷན་ཚོགས་དེར་རྒྱལ་ཁབ་གྲངས་སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུས་མི་སྣ་གྲངས་ཉིས་སྟོང་ལྷག་ཕེབས་རྒྱུ་ཡིན་པའི་ཁོངས་ནས་ཐའི་ལན་དང་མེན་མར། བང་ལ་དེ་ཤི་དང་ཁོམ་པོ་ཏི་ཡ། ལའོ་སི་དང་ཤི་རི་ལན་ཀ། ཝེ་ཏི་ནམ་དང་ཐའེ་ཝན། ཀོ་རི་ཡ་དང་ར་ཤི་ཡ། ཉི་འོང་སོག་ཡུལ་དང་འབྲུག་སོགས་ནས་ཚོགས་བཅར་གནང་རྒྱུ་ཡིན་པའི་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག་ད་ཐེངས་ཀྱི་ནང་པའི་དགེ་འདུན་པའི་ལྷན་ཚོགས་དེའི་དམིགས་ཡུལ་གཙོ་བོ་ནི་པཱ་ལི་དང་ལེགས་སྦྱར་བོད་ལུགས་ནང་པའི་ཆོས་བརྒྱུད་ཉམས་ལེན་པ་ཚོའི་དབར་གྲོས་མོལ་དང་མཉམ་འབྲེལ་གྱི་ལས་དོན་རྒྱུན་འཁྱོངས་ཡོང་ཐབས་བྱ་རྒྱུ་དེ་ཡིན་པ་དང་ལྷན་ཚོགས་ཐོག་དུས་རབས་ཉེར་གཅིག་པའི་ནང་པ་ཅེས་པ་དེ་ཇི་འདྲ་དགོས་པའི་སྐོར་བགྲོ་གླེང་གནང་རྒྱུ་ཡིན་པ་རེད་འདུག་ཉིན་གསུམ་རིང་གི་གནས་མཆོག་རྡོ་རྗེ་གདན་དུ་བསྐྱང་རྒྱུའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེ་ཉིན་མཐའ་མ་སྟེ་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་ཞོགས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཚོགས་ཁང་དུ་དབུ་བཞུགས་ཐོག་སྐུ་ཚབ་རྣམ་པ་དང་ལྷན་འཛམ་གླིང་ཞི་བདེའི་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་འཆར་ཡོད་པ་རེད་འདུག། ནུབ་ཕྱོགས་ཡུལ་གྲུ་ཁག་ཏུ་ཡོད་པའི་བོད་མི་རྣམས་ནི་བཙན་བྱོལ་བོད་མིའི་མི་འབོར་གྱི་ཕྱེད་ཀ་ཙམ་ཆགས་ཡོད་པས་ཤེས་ཡོན་གྱི་གདོང་ལེན་བྱེད་དགོས་པའི་གནས་སྟངས་གསར་པ་ཞིག་ཆགས་འདུག་ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་སྔོན་འགྲོ་ནས་གཞི་རིམ་འོག་མའི་འཛིན་རིམ་བཞི་པ་བར་གྱི་བོད་ཡིག་ཀློག་དེབ་གཏན་འབེབས་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཉིན་གྲངས་དྲུག་རིང་ཤེས་རིག་ཚོགས་ཁང་དུ་ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་སྔོན་འགྲོ་ནས་གཞི་རིམ་འོག་མའི་འཛིན་རིམ་བཞི་པ་བར་གྱི་བོད་ཡིག་ཀློག་དེབ་གཏན་འབེབས་གནང་ཡོད་འདུག་དེ་ཡང་ཕྱི་ཚེས་བཅུ་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྐྱོད་སྤེལ་བྱས་པ་ལྟར་ན། ཤེས་རིག་ལས་ཁུངས་ཤེས་ཡོན་ལྷན་ཚོགས་ཡིག་ཚང་གི་གོ་སྒྲིག་འོག་ཤེས་རིག་ཚོགས་ཁང་དུ་གཏན་འབེབས་ཚོགས་ཆུང་གི་ཚོགས་མི་རྣམས་ལྷན་འཛོམས་ཐོག་ཤེས་ཡོན་ལྷན་ཚོགས་ཡིག་ཚང་གི་འགན་འཛིན་བསྟན་འཛིན་པད་མ་ལགས་ཀྱི་གསུང་བཤད་ནང། ནུབ་ཕྱོགས་ཡུལ་གྲུ་ཁག་ཏུ་ཡོད་པའི་བོད་མི་རྣམས་ནི་བཙན་བྱོལ་བོད་མིའི་མི་འབོར་གྱི་ཕྱེད་ཀ་ཙམ་ཆགས་ཡོད་པས། ཤེས་ཡོན་གྱི་གདོང་ལེན་བྱེད་དགོས་པའི་གནས་སྟངས་གསར་པ་ཞིག་ཆགས་ཡོད་པ་དང། ཁོང་ཚོ་ཁ་འཐོར་དུ་གནས་པས་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཁོར་ཡུག་མེད་ཀྱང་བོད་པའི་གཤིས་ཀ་ལྡན་པའི་མི་རབས་ཤིག་གསོ་སྐྱོང་བྱེད་དགོས་སྟབས་ཤེས་རིག་ལས་ཁུངས་ངོས་ནས་ཉིས་སྟོང་བཅུ་དགུ་ལོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་ཚོགས་ཆེན་དང་པོའི་སྟེང་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་བསླབ་གཞིའི་རྩ་འཛིན་རགས་ཟིན་ཕུལ་བ་ལྟར་གཏན་འབེབས་ཞུས་པ་དང། དེའི་དགོངས་དོན་འོག་སློབ་དེབ་རྣམས་རྩོམ་སྒྲིག་ཞུས་ཡོད་པས་སློབ་དེབ་དེ་གལ་ཆེ་ཞིག་ཆགས་ཡོད་པའི་གནས་སྟངས་སྐོར་ངོ་སྤྲོད་དང། བོད་ཡིག་སྐད་ཡིག་གཉིས་པའི་ལམ་ནས་སློབ་ཁྲིད་གནང་མཁན་རྣམས་ལ་ཉམས་མྱོང་དམིགས་བསལ་ཞིག་ཡོད་པས་མ་འོངས་པར་མཉམ་རོགས་གནང་དགོས་པའི་བཅས་འབོད་སྐུལ་གསུང་བཤད་ཡང་གནང་འདུག། ཐེངས་དེའི་ཚོགས་འདུ་ནང་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་སློབ་དེབ་རྩོམ་སྒྲིག་པས་བསླབ་གཞིའི་རྩ་འཛིན་གྱི་དགོངས་དོན་གཞི་ལ་བཞག་སྟེ། དེ་སྔོན་འགྲེམས་སྤེལ་ཟིན་པའི་བྱང་ཨ་རིའི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་སློབ་དེབ་རྨང་གཞིར་བཟུང་ནས་སྔོན་འགྲོའི་སློབ་དེབ་གཉིས་དང་འཛིན་རིམ་དང་པོ་ནས་བཞི་པ་བར་གྱི་སློབ་དེབ་རགས་ཟིན་རྩོམ་སྒྲིག་བྱས་པ་དང་རགས་ཟིན་སློབ་དེབ་དེའི་རྩོམ་སྒྲིག་ཐད་ནུབ་ཕྱོགས་ཡུལ་གྲུ་ཁག་གི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭ་ཁག་གི་བསམ་ཚུལ་བསྡུ་ལེན་ཞུས་རྗེས་ཐེངས་འདིར་ཤེས་རིག་ནས་སློབ་དེབ་རགས་ཟིན་སྟེང་གོ་བསྡུར་གྱིས་གཏན་འབེབས་གནང་ཡོད་འདུག་གཏན་འབེབས་ཚོགས་ཆུང་ནང་ཤེས་རིག་ལས་ཁུངས་ཀྱི་བོད་ཡིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་དང་གཙོས་པའི་གཞན་ཚོགས་མི་བཅུ་ཡོད་པ་དང་ཚོགས་འདུའི་འགྲོ་གྲོན་ཡོངས་རྫོགས་ཌ་ནི་ཌ་རོགས་ཚོགས་ནས་མཐུན་འགྱུར་རོགས་རམ་གནང། རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་རྒྱ་ནག་གི་ཉེན་རྟོག་པས་ཉེ་ཆར་འཛིན་བཟུང་བཀག་ཉར་བྱས་ཡོད་ནའང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་འདུག་དེ་ཡང་ད་ལྟ་ཡོ་རོབ་སྦེལ་ཇམ་དུ་ཡོད་པའི་ས་དཀར་བཀྲ་ཤིས་ལགས་ཀྱིས་ཁོང་ལ་འབྱོར་བའི་ཁུངས་ལྡན་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་ལ་མཁོ་སྤྲོད་བྱས་པར་གཞིགས་ན། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་ཆོས་སྐྱོང་ལགས་གཉིས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་མི་དམངས་ཁྲིམས་ཁང་ཟེར་བའི་མདུན་ལ་ཕྱིན་ནས་ངོ་རྒོལ་བྱེད་སྐབས་ས་གནས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་པ་དང་ཆོས་སྐྱོང་ལགས་ལ་ཉིན་ལྔ་རིང་བཀག་ཉར་ཁང་དུ་སློབ་གསོ་སྤྲད་རྗེས་ཕྱི་ཚེས་བཅུ་བདུན་ཉིན་གྱི་ཉིན་གུང་ཙམ་ལ་གློད་གྲོལ་བཏང་ཡོད་འདུག་གནས་ཚུལ་བརྒྱུད་སྤྲོད་བྱེད་རྒྱུར་རྒྱ་ནག་གཞུང་གིས་དམ་བསྒྲགས་ཆེན་པོ་བྱེད་བཞིན་པར་བརྟེན་གནས་ཚུལ་ཞིབ་ཕྲ་རྒྱུས་ལོན་བྱེད་ཐབས་མེད་པ་དང་གནས་ཚུལ་ཡོང་ཁུངས་གཞན་ཞིག་ནས་ཀྱང་ཆོས་སྐྱོང་ལགས་གློད་གྲོལ་བཏང་ཡོད་པའི་གནས་ཚུལ་བདེན་པ་ཡིན་པ་ར་སྤྲོད་བྱུང་ཡོད་པ་རེད། རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་མགོན་པོ་སྐྱིད་ལགས་མུ་མཐུད་བཀག་ཉར་བྱས་ཡོད་འདུག། རྒྱ་གར་གྱི་ཕྱོགས་འགལ་ཚོགས་པ་གྲོས་ཚོགས་འཐུས་མི་བདུན་ཅུ་དོན་དགུ་གྲོས་ཚོགས་ནས་གནས་སྐབས་རིང་ཕྱིར་འབུད་བྱས་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ཉིན་རྒྱ་གར་གྱི་ཕྱོགས་འགལ་ཚོགས་པའི་གྲོས་ཚོགས་འཐུས་མི་བདུན་ཅུ་དོན་དགུ་དང་ཡང་དེའི་གོང་གཟའ་འཁོར་སྔོན་མ་གྲོས་ཚོགས་འཐུས་མི་བཅུ་བཞི་ལ་གཅིག་མཚུངས་བཀའ་ཁྲལ་བས་སོ། ཁྱོན་བསྡོམས་གྲོས་ཚོགས་ཚོགས་དུས་གཅིག་ནང་གྲོས་ཚོགས་འཐུས་མི་དགུ་བཅུ་གོ་གསུམ་གྲོས་ཚོགས་ནས་གནས་སྐབས་རིང་ཕྱིར་འབུད་བྱེད་དགོས་བྱུང་འདུག་དེ་ཡང་གཟའ་ཟླ་བ་ཉིན་ཕྱིར་འབུད་བྱེད་དགོས་དོན་གཙོ་བོ་ནི་ཉེ་ཆར་ཟླ་བ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་གར་བ་གཅིག་གྲོས་ཚོགས་འོག་མའི་ཚོགས་ཆེན་སྟེང་མཆོངས་ཏེ་སྐད་འབོད་བརྒྱབ་པ་མ་ཟད། ལྕགས་ཀྲིན་གྱིས་དུ་བ་འབར་བ་སོགས་བྱས་ནས་བདེ་འཇགས་ལ་ཉེན་ཁ་བཟོས་ཡོད་པར་བརྟེན་ཉེན་རྟོག་པས་དེ་དང་འབྲེལ་བའི་མི་ལྔ་ཡིས་འཇིགས་སྐུལ་རིང་ལུགས་པའི་ལས་དོན་སྤེལ་བའི་ཉེས་འཛུགས་བྱས་ཡོད་པ་དང། གནད་དོན་དེའི་ཐོག་ཕྱོགས་འགལ་ཚོགས་པས་རྒྱ་གར་གཞུང་གིས་ཕྱིར་བསྒྲགས་བྱས་པ་དང་བདེ་འཇགས་ཐད་ལྷོད་ཡངས་ཤོར་བའི་དོན་རྐྱེན་ཐད་གྲོས་གླེང་བྱེད་དགོས་ཅེས་རེ་འདུན་བཏོན་ཡོད་ཀྱང། དེ་ལྟར་མ་བྱུང་བ་སྟེ་གྲོས་ཚོགས་ཀྱི་ལས་རིམ་ལ་བར་ཆད་གཏོང་བའི་རྐྱེན་གྱིས་རྒྱ་གར་གྱི་ཕྱོགས་འགལ་ཚོགས་པའི་གྲོས་ཚོགས་འཐུས་མི། ཉུང་མཐར་ཡང་བདུན་ཅུ་དོན་དགུ་གྲོས་ཚོགས་ནས་གནས་སྐབས་ཕྱིར་འབུད་བྱེད་དགོས་བྱུང་འདུག། སྤྱིར་བཏང་བྱས་ན་གྲོས་ཚོགས་ནང་བར་ཆད་དང་ངོ་རྒོལ་བྱེད་པ་ནི་རྒྱུན་ལྡན་ཞིག་རེད། འོན་ཀྱང་ཚོགས་དུས་གཅིག་གི་རིང་ཁྱོན་བསྡོམས་འཐུས་མི་དགུ་བཅུ་གོ་གསུམ་ཕྱིར་འབུད་བྱེད་པ་ནི་ད་བར་གྲངས་འབོར་མང་ཤོས་ཤིག་ཡིན་པ་དང། དེ་ནི་ཁྲིམས་བཟོ་ལྷན་ཚོགས་ཀྱི་སྤྱོད་ཚུལ་མ་རུངས་པ་བྱས་པའི་རྐྱེན་མཁན་ཚོར་བཟོད་བསྲན་མི་ཐུབ་པར་ཅན་དེ་རིགས་ལ་ནན་པོ་བྱེད་རྒྱུའི་ལངས་ཕྱོགས་བརྟན་པོ་ཞིག་ཡོད་པ་སྟོན་གྱི་ཡོད་ཅེས་གནད་དོན་དབྱེ་ཞིབ་པས་བརྗོད་འདུག་རྒྱ་གར་གྱི་སྲིད་བློན་ན་རིན་དར་མོ་དི་ཡིས་གྲོས་ཚོགས་འོག་མའི་ནང་བཙན་འཛུལ་གྱི་དོན་རྐྱེན་དེ་ཚབས་ཆེན་ཡིན་པའི་ངོས་ལེན་བྱས་ནས་དེའི་ཐོག་ཞིབ་འཇུག་ཞིབ་ཚགས་དགོས་པ་ལས་གྲོས་ཚོགས་ནང་གྲོས་གླེང་དགོས་མེད་སྐོར་གསུངས་ཡོད་པ་རེད། དེ་ལ་ཕྱོགས་འགལ་ཚོགས་པས་དེ་ནི་སྲིད་དབང་སྒེར་འཛིན་གྱི་ལམ་ལུགས་ཡིན་པ་བཅས་སྲིད་གཞུང་ལ་ངོ་རྒོལ་དང་སྦྲགས་སྐྱོན་བརྗོད་གནང་འདུག་རྒྱ་གར་གཞུང་འཛིན་ཚོགས་པ Bharatiya Janata Party ནི་སྲིད་བློན Narendra Modi ཡི་འགོ་ཁྲིད་འོག་གྲོས་ཚོགས་འོག་མའི་ཁྲིམས་བཟོ་བ་ཁྱོན་བསྡོམས་ཉིས་བརྒྱ་དགུ་བཅུ་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་ལས་དོན་ཚོགས་ཆུང་གིས APEC ཞེས་པའི། ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་སྐབས་དྲག་པོའི་ལས་དོན་ལ་ཞིབ་འཇུག་ཡོང་བའི་ཨ་རིའི་ཁྲིམས་འཛིན་ལྷན་ཁང་ལ་ཕྱག་བྲིས་ཤིག་ཕུལ་གནང་འདུག་དེ་ཡང་ཕྱི་ཚེས་བཅོ་བརྒྱད་སྟེ་རེས་གཟའ་ཟླ་བའི་ཉིན་ཨ་རིའི་ནིའུ་ཇར་སིའི་སྤྱི་མཐུན་ཚོགས་པའི་སྐུ་ཚབ་ཚོགས་གཙོ Christopher Smith དང་ཨ་རིའི Oregon མངའ་སྡེའི་དམངས་གཙོ་ཚོགས་པའི་ཚོགས་གཙོ་གཞོན་པ Jeff Merkley རྣམ་གཉིས་ཀྱིས་ཉེ་ཆར་ཨ་རིའི་གྲོང་ཁྱེར San Francisco ནང APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་སྐབས་སུ་བྱུང་བའི་དྲག་སྤྱོད་ལ་ཞིབ་འཇུག་ཞིབ་ཚགས་གནང་དགོས་པའི་རེ་སྐུལ་ཞུ་ཆེད་ཨ་རིའི་ཁྲིམས་འཛིན་ལྷན་ཁང་གི་སྤྱི་ཁྱབ་ཁྲིམས་རྩོད་པ Anthony Merrick Garland ལ་ཕྱག་བྲིས་ཤིག་ཕུལ་ཡོད་པ་དང་དེའི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་ངོ་རྒོལ་བྱེད་མཁན་ཚོར་དྲག་སྤྱོད་བྱེད་མཁན་རུ་ཁག་ཚོ་ལ་ཞིབ་འཇུག་འཕར་མ་ཡོང་བའི་རེ་སྐུལ་ཞུས་འདུག་ཚོགས་གཙོ་རྣམ་པ་གཉིས་ཀྱིས་ཞིབ་འཇུག་བྱེད་སྐབས་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མིའམ་ཨ་རིའི་ནང་གི་རྒྱ་ནག་ཕྱི་དྲིལ་དཔོན་རིགས་ཚོས་འཆར་གཞི་བཏིང་བའམ་ཀུན་སློང་བྱས་པ་ཞིག་དང་ཡང་ན་ཁྲིམས་ལུགས་ལས་འདས་པའི་དྲག་གནོན་ཡིན་མིན་བརྟག་དཔྱད་བྱས་རྗེས་དྲག་གནོན་དེའི་རིགས་ཁྲིམས་ལུགས་ཁྱབ་ཁོངས་ལས་འདས་པའི་དྲག་གནོན་ཡིན་མིན་བརྟག་དཔྱད་བྱེད་དགོས་པའི་རེ་སྐུལ་ཡང་བྱས་འདུག་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་འདུ་དེའི་སྔོན་དུ་ཞུ་གཏུག་པ་ཚོགས་སྡེ་འདྲ་མིན San Francisco གྲོང་ཁྱེར་དུ་འཛོམས་ནས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་ཞི་བའི་ངོ་རྒོལ་བྱས་ཀྱང། ངོ་རྒོལ་བ་ཚོར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱི་ངོ་རྒོལ་བ་ཚོས་འཇིགས་སྐུལ་དང་བཀག་རྒྱ། རྒོལ་རྡུང་བཅས་མང་པོ་བྱས་ཡོད་པ་རེད། དེའི་ནང་ནས་བོད་པའི་གཞོན་སྐྱེས་ལས་འགུལ་བ་ཚོར་རྒོལ་རྡུང་བཏང་བ་དང་ཁོང་ཚོའི་དར་ཆ་འཕྲོག་པ། རྒྱ་ཡང་ལུས་ལ་རྒོལ་རྡུང་བཏང་བ་དང་དྲ་ཐོག་ནས་འཇིགས་སྐུལ་དང་བརྙས་བཅོས་ཀྱི་ཐབས་ཤེས་བྱས་ཡོད་པ་སོགས་སྐྱོན་བརྗོད་བྱས་ཡོད་འདུག་རྒོལ་རྡུང་དེ་དག་ལ་རྒྱ་ནག་གཞུང་གིས་རྒྱབ་སྐྱོར་ཡོད་སྲིད་པའི་ཐོག་ནས་རྒྱ་ནག་གཞུང་ཚབ་ཁང་ནམ་ཉེན་རྟོག་པའི་དབར་ལ་འབྲེལ་བ་ཡོད་པར་བསྟན་པའི་སྐྱོན་འཛུགས་བྱས་ཡོད་པའི་སྐོར་བརྗོད་འདུག་གནད་དོན་དེ་ནི་ཁྲིམས་ལུགས་སྡེ་ཚན་གྱི་གལ་གནད་ཆེན་པོར་བརྩི་གི་ཡོད་པས་དེའི་ཐོག་སྡེ་ཚན་དེས་ཨ་རི་བ་ཚང་མའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཀྱི་ཡོད་པར་བརྟེན་ཞི་བའི་ངོ་རྒོལ་བ་ཚོའི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བྱུང་ཡོད་མེད་དང་ཉེས་ཅན་པ་དེ་དག་ལ་འགན་ལེན་བྱེད་ཕྱོགས་ཇི་འདྲ་བྱ་རྒྱུ་ཡིན་པའི་གནས་ཚུལ་ཁོང་ཚོར་སྤྲོད་དགོས་པ་དང་དེའི་ཐོག San Francisco ཉེན་རྟོག་པས་ངོ་རྒོལ་བ་ཚོའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་པར་གྲ་སྒྲིག་ལྡང་ངེས་ཤིག་བྱས་ཡོད་མེད་བཅས་ཤེས་འདོད་ཡོད་པའི་གོང་ཞུས་རྒྱ་ནག་ཐོག་ལས་དོན་ཚོགས་ཆུང་གི་གྲོས་ཚོགས་འཐུས་མི་གཉིས་ཀྱིས་མཚན་རྟགས་བཀོད་པའི་ཕྱག་བྲིས་ནང་གསལ་ཡོད་པ་རེད། ཨ་མི་རི་ཀས་ཉེ་ཆར་ཐེ་ཝན་ལ་མཚོན་ཆ་བཙོང་རྒྱུའི་འཆར་གཞི་གསར་པ་ཞིག་ལ་ཆོག་མཆན་བཀོད་པའི་རྗེས་རྒྱ་ནག་གཞུང་གིས་དེར་རྒོལ་ལན་སློག་རྒྱུ་ཡིན་ལུགས་ཀྱི་ཐ་ཚིག་བསྒྲགས་འདུག། ཨ་མི་རི་ཀའི་གཞུང་གིས་ཐའེ་ཝན་སྲུང་སྐྱོབ་མཐོར་འདེགས་གཏོང་ཆེད་ཨ་སྒོར་དུང་ཕྱུར་གསུམ་གྱི་མ་རྩའི་ཚོང་གི་གྲོས་འཆར་ལ་ཆོག་མཆན་གནང་བའི་རྗེས་སུ་རྒྱ་ནག་གཞུང་གིས་གཟའ་ཟླ་བར་ཐའེ་ཝན་ལ་མཚོན་ཆ་བཙོང་མཁན་བཟོ་ཚོང་ཁང་དག་ལ་རྒོལ་ལན་སློག་པའི་བྱེད་ཐབས་བྱ་རྒྱུ་ཡིན་ཅེས་ཐ་ཚིག་བསྒྲགས་འདུག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་ཚུལ་བརྗོད་བཞིན་པ་མ་ཟད། ཉིན་ཞིག་ཐའེ་ཝན་འཕྲོག་ལེན་བྱ་རྒྱུའི་ཁས་ལེན་བྱས་ཡོད་པ་དང།

གཟའ་ཟླ་བ་པེ་ཅིན་གྱིས་དེར་ཕར་རྒོལ་བྱས་ཏེ་བློ་ཐག་རྦད་ཆོད་ཀྱི་བྱེད་ཐབས་ནུས་ལྡན་བེད་སྤྱོད་ཀྱིས་རྒྱལ་ཁབ་ཀྱི་བདག་དབང་དང་མངའ་ཁོངས་ཆ་ཚང་སྲུང་སྐྱོབ་བྱེད་རྒྱུ་ཡིན་ཞེས་བཤད་འདུག་ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐའེ་ཝན་རང་བཙན་གྱི་ལངས་ཕྱོགས་འཛིན་མཁན་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འགོ་ཁྲིད་ལྕམ་ཚའེ་ཡིན་ཝེན་གྱིས་ཐའེ་ཝན་སྲིད་འཛིན་གྱི་འགན་བཞེས་པ་ནས་བཟུང་པེ་ཅིན་ཕྱོགས་ནས་ཐའེ་ཝན་ཐོག་གནོན་ཤུགས་སྤྲོད་རྒྱུར་ཤུགས་ཆེ་རུ་བཏང་ཡོད་པ་དང། རྒྱ་ནག་ཕྱོགས་ནས་ཐའེ་ཝན་ཕྱོགས་སུ་འཆར་ཅན་དམག་འཐབ་གནམ་གྲུ་དང་གྲུ་གཟིངས་བཅས་མངགས་གཏོང་བྱས་པ་དང། ཉེ་ཆར་ཐའེ་ཝན་རྒྱལ་སྲུང་ལྷན་ཁང་གིས་རྒྱ་ནག་གི་དབུགས་ལྒང་ཁག་ཐའེ་ཝན་ཕྱོགས་སུ་བཏང་བ་མཐོང་ཡོད་པའི་དོན་རྐྱེན་བྱུང་ཡོད་སྐོར་ཉེན་བརྡ་བཏང་ཡོད་འདུག་ཨ་རི་དང་ཐའེ་ཝན་གཉིས་ཀས་རྒྱ་ནག་ལ་ཟླ་བ་རྗེས་མར་ཐའེ་ཝན་སྲིད་འཛིན་འོས་བསྡུའི་དོན་ལ་ཤུགས་རྐྱེན་སྤྲོད་རྩིས་བྱེད་མི་རུང་བའི་ཉེན་བརྡ་བཏང་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧོང་ཀོང་གི་དམངས་གཙོ་ཕྱོགས་གཏོགས་ཀྱི་གསར་འགྱུར་ལས་རིགས་སྟེང་གི་མི་སྣ་གྲགས་ཅན་ཇི་མི་ལའེ་ལ་དངོས་སུ་ཁྲིམས་བཤེར་འགོ་འཛུགས་བྱས་པ་དེས་ཧོང་ཀོང་གི་ཁྲིམས་སྐྱོང་རང་དབང་ལ་ཡིད་ཆེས་ཉམས་དམའ་རུ་བཏང་བ་མ་ཟད་ཧོང་ཀོང་ལ་མ་རྩ་འཇོག་པའི་ཡིད་དབང་འགུག་ནུས་པ་ཡང་དམའ་རུ་བཏང་ཡོད་པ་ཡོ་རོབ་མཉམ་འབྲེལ་གྱིས་བརྗོད་འདུག་དེ་ཡང་ཧོང་ཀོང་གི་དམངས་གཙོ་ཕྱོགས་གཏོགས་ཀྱི་གསར་ཤོག Apple Daily ཞེས་པའི་སྦྱིན་བདག་དམངས་གཙོ་དོན་གཉེར་བ་སྐུ་ཞབས་ཇི་མི་ལའེ་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལག་བསྟར་བྱེད་བཞིན་པའི་རྒྱལ་ཁབ་བདེ་འཇགས་ཀྱི་བཅའ་ཁྲིམས་ཟེར་བ་ལ་འགལ་བའི་ཉེས་མིང་འོག་ད་བར་ཉིན་གྲངས་གཅིག་སྟོང་རིང་བཀག་ཉར་བྱས་པའི་རྗེས། ཕྱི་ཚེས་བཅོ་བརྒྱད་དེ་རེས་གཟའ་ཟླ་བའི་ཉིན་ཁྲིམས་ར་འཚོགས་རྗེས་ཁོང་ལ་དངོས་སུ་ཁྲིམས་བཤེར་བྱེད་འགོ་བཙུགས་ཡོད་པ་དང་བསྟུན་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཕྱི་དྲིལ་དང་བདེ་འཇགས་སྲིད་ཇུས་ཐད་ཀྱི་མཐོ་རིམ་དཔོན་རིགས་སྐུ་ཞབས Josep Borrell གྱི་མགྲིན་ཚབ་པ Peter Stano ཡིས་ད་རེས་ཧོང་ཀོང་གི་ས་གནས་གཞུང་གིས་དམངས་གཙོ་དོན་གཉེར་བ་སྐུ་ཞབས་ཇི་མི་ལའེ་ལ་དངོས་སུ་ཁྲིམས་བཤེར་བྱེད་རྒྱུའི་ཐག་གཅོད་ལ་སྐྱོན་བརྗོད་གནང་བ་དང་སྦྲགས་ཁྲིམས་བཤེར་གྱི་བརྒྱུད་རིམ་ཡོངས་ལ་དོ་སྣང་བྱ་རྒྱུ་ཡིན་པ་ནན་བརྗོད་གནང་འདུག་ཡང་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཕྱི་དྲིལ་དང་བདེ་འཇགས་སྲིད་ཇུས་ཐད་ཀྱི་མཐོ་རིམ་དཔོན་རིགས་མགྲིན་ཚབ་པས་མུ་མཐུད་དུ་ད་རེས་ཧོང་ཀོང་ས་གནས་གཞུང་གིས་ཇི་མི་ལའེ་ལ་དངོས་སུ་ཁྲིམས་བཤེར་གྱི་བྱ་རྒྱུའི་ཐག་གཅོད་བྱས་པ་དེས་ཧོང་ཀོང་གི་ཁྲིམས་སྐྱོང་རང་དབང་ལ་ཡིད་ཆེས་ཉམས་དམའ་རུ་བཏང་ཡོད་ཅིང་ཧོང་ཀོང་དམིགས་བསལ་ས་ཁུལ་དུ་མ་དངུལ་འཇོག་པའི་ཡིད་དབང་འགུག་ནུས་པ་ཡང་དམའ་རུ་བཏང་ཡོད་པ་མ་ཟད་རྒྱལ་ཁབ་བདེ་འཇགས་ཀྱི་བཅའ་ཁྲིམས་ཟེར་བའི་འོག་ཧོང་ཀོང་གི་གསར་འགྱུར་རང་དབང་དང་སྨྲ་བརྗོད་རང་དབང་ལ་རྡོག་རོལ་ཇི་ཙམ་ཐེབས་བཞིན་ཡོད་པ་གསལ་སྟོན་བྱས་ཡོད་ཅིང། ཧོང་ཀོང་ལ་གཞི་རྩའི་རང་དབང་དེ་དག་ཡོད་པ་མ་ཟད་དེ་སྔ་དབྱིན་ཇིས་ཧོང་ཀོང་གི་བདག་དབང་རྒྱ་ནག་ལ་ཕྱིར་རྩིས་སྤྲོད་བྱས་པའི་སྐབས་སུ་པེ་ཅིན་སྲིད་གཞུང་གིས་རྒྱལ་སྤྱིའི་སྤྱི་ཚོགས་ལ་དེ་ལྟར་ཁས་ལེན་བྱས་ཡོད་པ་རེད་ཅེས་ནན་བརྗོད་གནང་འདུག་ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ད་ལྟ་རང་ལོ་བདུན་ཅུ་དོན་དྲུག་ཡིན་པའི་ཧོང་ཀོང Apple Daily ཞེས་པའི་གསར་ཤོག་གི་སྦྱིན་བདག་ཇི་མི་ལའེ་ནི་དབྱིན་ཇིའི་མི་སེར་ཡང་ཡིན་པས་ཁོང་གི་གྱོད་དོན་ཐད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་ཆེན་པོ་ཡོད་བཞིན་པ་ལྟར། ཕྱི་ཚེས་བཅོ་བརྒྱད་ཉིན་ཁོང་གི་གྱོད་དོན་ཐད་ཁྲིམས་ར་འཚོགས་སར་ཧོང་ཀོང་དུ་བཅའ་སྡོད་ཨ་རི་དང་དབྱིན་ཇི། ཁེ་ན་ཏྲ་དང་ཨོ་གླིང་སོགས་ཀྱི་གཞུང་ཚབ་ཁང་ནས་མི་སྣ་ཆེད་གཏོང་བྱས་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་བདེ་ལེགས་སློབ་ཕྲུག་ཐེབས་རྩའི་ད་ལོའི་མིག་གི་འཕྲོད་བསྟེན་རོགས་རམ་གྱི་ལས་གཞི་དེ་རྒྱ་གར་གྱི་མེན་པཊ་ནང་གི་བོད་མི་དང་ས་གནས་རྒྱ་གར་ཡུལ་མི་ཚོར་མིག་བརྟག་དཔྱད་དང་མིག་ཤེལ་རིན་མེད་དུ་མཁོ་སྤྲོད་བྱས་པ་མ་ཟད། མིག་སྐྱ་སྒྲིབ་གཤགས་བཅོས་བྱ་དགོས་པ་རྣམས་རྒྱ་གར་སྨན་ཁང་དུ་གོ་སྒྲིག་ཞུས་པ་དང། ད་དུང་མིག་ཤེལ་མང་པོ་ལྷག་པ་རྣམས་རྒྱ་གར་ལྷོ་ཕྱོགས་དང་མེན་པཊ་འཕྲོད་བསྟེན་སྨན་ཁང་ནས་དགོས་མཁོ་ཅན་ཚོར་མཁོ་སྤྲོད་གནང་རྒྱུ་ཡིན་པའི་སྐོར

ཁག་ཅིག་ལ་མིག་སྐྱ་སྒྲིབ་གཤགས་བཅོས་བྱེད་དགོས་པ་རྣམས་རྒྱ་གར་སྨན་ཁང་དུ་གོ་སྒྲིག་བྱས་ཏེ་རིན་མེད་དུ་མིག་གི་རོགས་རམ་ལས་གཞི་མཇུག་སྒྲིལ་པའི་སྐོར་ལ་བདེ་ལེགས་སློབ་ཕྲུག་ཐེབས་རྩ་གསར་འཛུགས་གནང་མཁན་སྐུ་ཞབས་ཐུབ་བསྟན་དོན་ཡོད་ལགས་ཀྱིས་གསུངས་བྱུང། ད་ལོ་ང་ཚོ་བདེ་ལེགས་སློབ་ཕྲུག་ཐེབས་རྩ་གི་ཐོག་ནས་རྒྱ་གར་ནང་མེན་པཊ་གཞིས་ཆགས་ཀྱི་ནང་ལ་ཉིན་མ་ལྔ་གི་རིང་ལ་མིག་གི་ཆེད་དུ་ལས་འཆར་ཅིག་གོ་སྒྲིག་ཞུས་པ་རེད། ཨ་ནི་དེ་ཁ་སང་ང་ཚོ་གི་ཕྱི་ཟླ་བཅུ་གཉིས་པའི་ཚེས་པ་གཅིག་ནས་ཚེས་པ་ལྔ་བར་དུ་ལ་དེ་འདྲ་ཅིག་གོ་སྒྲིག་ཞུ་བ་ཡིན། ཨ་ནི་དེ་ཚོའི་རིང་ལ་ད་ལྟ་རྒན་པ་དེ་འདྲ་བཞུགས་བཞག་མ་གཏོགས་ཨ་ནི་སྤྱིར་བཏང་ད་ལོ་དགུན་དུས་ཀྱི་སུད་ཚོང་གི་རྐྱེན་བྱས་ནས་ང་ཚོ་བོད་རིགས་མང་པོ་ཅིག་ཚོང་ལ་ཕེབས་ཚར་ཤག་སྤྱིར་བཏང་ད་ལོ་གི་མིག་གི་ལས་འཆར་དེ་བོད་རིགས་ཙམ་མ་ཡིན་པ་ས་གནས་ཀྱི་ཡུལ་མི་རྒྱ་གར་མི་ཚང་ཚང་མའི་ཆེད་དུ་ལ་དེ་འདྲ་ཅིག་འཆར་གཞི་བཞག་པ་ཡིན། ཨ་དང་པོ་ང་ཚོ་བོད་པ་ཚོ་ལ་གསལ་བསྒྲགས་བྱས་དེ་ནས་ང་ཚོ་གི་རྒྱ་གར་ཡུལ་མི་ཚོ་ལ་ཞུ་ན་བསམ་དྲན་སོང་སྟེ་ང་ཚོ་བོད་པ་ཡོད་མཁན་ཚང་མ་ཚེས་པ་གཅིག་ལ་རྫོགས་སོང་བོད་པ་མིག་ལྟ་དགོས་མཁན་ཏག་ཏག་དེ་ཤེས་ཐུབ་མ་སོང་སྟེ་བརྒྱ་ལྷག་ཙམ་ཞིག་ཕེབས་ཤག་དེའི་ནང་ལ་མིག་སྒྲིབ་དེ་གཤགས་བཅོས་བྱེད་དགོས་མཁན་དེ་གསུམ་མ་གཏོགས་བྱུང་མ་སོང་ཨ་ནི་གཞན་ཚང་མ་ལ་ད་མིག་བརྟག་དཔྱད་བྱས་ཨ་ནི་མིག་སྨན་དེ་འདྲ་ཞིག་བླུག། ཨ་ནི། མིག་ཤེལ་ཕུལ་ཡས་དེ་མ་གཏོགས་དེ་བྱུང་མ་སོང། ཡིན་ན་ཡང་ད་གཤགས་བཅོས་འདི་དེ་ཉིད་ལ་རང་ཞུ་ཐུབ་ཀྱི་མི་འདུག་གང་ཡིན་ཟེར་ན་ང་ཚོ་མིག་གི་ལས་འཆར་དེ་ད་ལྟ་གཞིས་ཆགས་ཁོ་རང་ནང་ལ་ད་ལྟ་དེ་སྤྱི་ཁང་ཆེན་པོ་ཞིག་འདུག་དེ་ནང་ལ་གོ་སྒྲིག་ཞུ་བ་རེད། ཨ་དེ་ནང་ལ་མིག་གཤགས་བཅོས་བྱེད་ཀྱི་འཕྲུལ་རིག་རེད་ད་ལག་ཆ་དང་དེ་འདྲ་ཡོད་མ་རེད་ད་ཨ་ནི་གཤགས་བཅོས་དེ་ཉག་ཏི་བྱེད་ཐུབ་མ་སོང་བྱས་ཙང། རྒྱ་གར་གྱི་མིག་གི་སྨན་པ་བྱས་ཨ་ནི་མིག་བརྟག་དཔྱད་བྱེད་མཁན་བྱས་མིག་ཤེལ་བཟོ་མཁན་བྱས་སྨན་ཞབས་པ་བྱས་འདི་འདྲ་ཁོ་ཚོ་མི། བཅུ་ཙམ་ཅིག་འདུག་ས་གནས་རང་ནས་ཚུར་ཕེབས་སོང། ཨ་ནེ་མིག་གཤགས་བཅོས་བྱེད། ཨ་ནེ་བདུན་ཕྲག་རྗེས་མ་ལ་ཕར་སྨན་ཁང་རང་ལ་གྲོང་ཁྱེར་ལ་ཕར་ཤོག་ཟེར་ནས་ཁོང་ཚོ་འདི་འདྲའི་གོ་སྒྲིག་འདི་འདྲ་གནང་སོང། ཨ་ནེ་ད་ལྟ་བོད་པ་མིག་གཤགས་བཅོས་བྱེད་དགོས་མཁན་གསུམ་དང་ཨ་ནེ་ད་ལྟ་རྒྱ་གར་བ་བཅོ་ལྔ་བཅུ་དྲུག་ཙམ་ཞིག་ཡོད། འོ་དེ་འདྲ་ཅིག་ཆ་ཤས་བཞག་སོང། ད་ང་ཚོ་གི་ད་ལྟ་བོད་པ་གི་གཤགས་བཅོས་བྱེད་མཁན་རྣམས་ལ་ད་ཕྱི་ཟླ་བཅུ་གཉིས་པའི་ཚེས་པ་གཅིག་ལ་ཚང་མ་གྲུབ་པ་རེད། ད་ལོའི་མིག་གི་འཕྲོད་བསྟེན་ལས་གཞི་དེའི་ནང་ཐོག་མའི་འཆར་གཞི་ལྟར་བསྟེན་གཏུགས་བྱེད་མཁན་མང་པོ་བྱུང་མེད་ཀྱང་ཁྱོན་བོད་མི་དང་རྒྱ་གར་བ་ལྔ་བརྒྱ་ལྷག་ཙམ་ལ་རོགས་རམ་བྱེད་ཐུབ་པ་བྱུང་ཡོད་པ་རེད་འདུག།
ད་ང་རང་ཚོ་བསམ་ཚོད་བྱེད་པ་ཡིན་ན། ང་རང་བསམ་པ་ནང་བཞིན་ཏག་ཏག་དེ་གྲུབ་མ་སོང་གང་ཡིན་ཟེར་ན་ངས་ད་ལྟ་ཕྱི་རྒྱལ་ནས་ཕར་ཁྱེར་དུས་མིག་ཤེལ་ཉིས་སྟོང་ལྔ་བརྒྱ་ཁྱེར་འགྲོ་ཡོད་ད་མི་མང་པོ་ཞེ་པོ་ཅིག་ཕེབས་ཀྱི་རེད་བསམ་དྲན་སོང་བྱས་ཙང་སྤྱིར་བཏང་ང་ཚོ་གི་ད་ལྟ་གསལ་བསྒྲགས་བཏང་ཡས་རེད་དགུན་ཁ་གི་དུས་ཚོད་བྱས་དེ་འདྲའི་རྐྱེན་པས་ང་རང་བསམ་པ་ནང་བཞིན་བྱས་ནས་མི་དེ་ཕེབས་མ་སོང། ད་བོད་རིགས་གཙོས་པའི་ས་གནས་ཡུལ་མི་རྒྱ་གར་བ་དང་ཚང་མ་བསྡོམས་པའི་ལྔ་བརྒྱ་བདུན་ཅུ་ང་ཚོ་གི་ད་མིག་བརྟག་དཔྱད་བྱས་ཡོད་རེད་ཨ་ནི་མིག་ཤེལ་རིན་མེད་ལ་ཕུལ་ཡོད་རེད་ཚང་མ་རིན་མེད་དུ་ལ་བྱས་པ་རེད། ཉིན་གཉིས་པ་ནས་ནི་ས་གནས་ཡུལ་མི་དེ་ཤོག་ཟེར་ནས་སྐད་བཏང་བ་རེད། ཨ་ནི་ཡང་དེ་དུས་ཡུལ་མི་དེ་ཚོ་གྲོང་གསེབ་ཐག་རིང་པོ་ཞེ་པོ་ཅིག་ནས་འཁོར་རྒྱུག་དེ་འདྲ་ལ་ཡོང་དགོས་དུས་མང་པོ་ཅིག་གིས་ཡང་གནས་ཚུལ་དེ་ཚོ་ཧ་མ་གོ་བྱས་གསལ་བསྒྲགས་དེ་ཕ་གིར་མ་འབྱོར་བ་བྱས། སོ་སོའི་བསམ་པ་ནང་བཞིན་གྱི་སྟོང་ཕྲག་དེ་ལ་ད་སླེབས་མ་སོང། ད་གང་ཉི་མ་ལྔ་གི་རིང་ལ་མི་ལྔ་བརྒྱ་བདུན་ཅུ་མ་གཏོགས་མིག་བརྟག་དཔྱད་ཅིག་ལ་སླེབས་མ་སོང། དེའི་ནང་ལ། མིག་གྲིབ་གཤག་བཅོས་བྱེད་དགོས་ངེས་དེ་མི་བཅུ་བདུན་ཙམ་ཅིག་མ་ཞིག་མི་འདུག་ད་དེ་མི་བཅུ་བདུན་དེ་ད་ད་གིན་ཞུས་པ་ནང་བཞིན་གྱི་ནི་ས་གནས་རང་ལ་གཤག་བཅོས་བྱེད་ཐུབ་མི་འདུག་ཨ་ནི་ཨེམ་རྗེ་ཚོ་གི་ད་བདུན་ཕྲག་རྗེས་མ་ཁོ་རང་ཚོ་སྨན་ཁང་ལ་ཕར་ཤོག་ཕ་གི་སླེབས་སོང་ན་གཤག་བཅོས་བྱེད་ཀྱི་ཟེར་ཁོ་རང་ཚོ་དུས་ཚོད་བཟོས་མི་སྒེར་སོ་སོ་དང་ཨེམ་རྗེ་ཚོ་འབྲེལ་བ་གནང་ནས་ནི་སྨན་ཁང་ལ་ཤོག་ཨ་ནི་དེ་དུས། མིག་གཤག་བཅོས་བྱེད་ཀྱི་ཡིན་ས་དེ་འདྲས་ཟེར་ནས་གོ་སྒྲིག་བྱས་སོང། ཨ་ནི་དེའི་སྐབས་ཐོག་ལ་ང་ཚོ་ཡོད་མ་རེད་ང་ཚོ་ད་ལས་འཆར་ཚང་མ་གྲུབ་ནས་ང་རང་ཚོ་གི་མིག་གི་ལས་རོགས་དང་ད་བསྟན་འཛིན་ཆོས་ཉིད་བྱས་ད་ད་སྨན་ཞབས་པ་བུ་མོ་གཉིས་ཡོད་ང་ཚོ་ཚང་མ་ཕ་ནས་ཐོན་ཚར་རེད། སྤྱིར་ད་ལོའི་མིག་གི་འཕྲོད་བསྟེན་ལས་གཞི་དེའི་ཐོག་ནས་བོད་མི་དང་ས་གནས་རྒྱ་གར་བ་གང་ཞིག་མིག་དཀའ་ངལ་ཡོད་ཀྱང་སྨན་ཁང་དུ་འགྲོ་མ་ཐུབ་མཁན་ཚོ་ཆེད་དུ་བཅར་ནས་རོགས་རམ་བྱེད་ཐུབ་པ་བྱུང་ཡོད་པ་རེད་འདུག།
སྟབས་གང་ཅིར་ད་ལོ་བདེ་ལེགས་སློབ་ཕྲུག་ཐེབས་རྩའི་ངོས་ནས་མིག་གི་ལས་འཆར་དེ་བྱེད་པ་དེ་ཐེངས་དང་པོ་རེད། ང་རང་བསམ་པར་བྱས་པ་ཡིན་ན་དཔེ་ཡག་པོ་བྱུང་སོང་བསམ་པ་བྱུང་སོང། ད་ས་ཆ་ཁུ་སྐྱོག་ཅིག་ལ་བྱས། ཨ་ནེ་མི་མང་འདི་ཚོ་འགྲོ་ཡོང་ལ་སྟབས་བདེ་པོ་མེད་པ་བྱས། ཨ་ནེ་ང་རང་ཚོ་བོད་རིགས་ཙམ་མ་ཡིན་པ། ཨ་ནེ་རྒྱ་གར་གྱི་ཡུལ་མི་མང་པོ་ལ་ཁ་ཤས་མིག་ཐང་པོ་མེད་ན་ད་དེ་འདྲའི་རང་སྡུག་རུས་རྒྱབ་ནས་བསྡད་པ་མ་གཏོགས་ཨ་ནེ་སྨན་ཁང་ལ་འགྲོ་དགོས་ས་ནས་འགྲོ་མ་ཐུབ་ངེས་དེ་འདྲའི་དཀའ་ངལ་ཡོད་ངེས་མང་པོ་ཅིག་འདུག། ང་ཚོ་བོད་པ་ནང་ལ་དེ་འདྲ་རང་ཧ་ལས་པོ་དཀའ་ངལ་ཡོད་ནི་མི་འདུག་ང་རང་ཚོ་བོད་པ་ཚོ་གནས་སྟངས་ད་ཡག་ཐག་ཆོད་འདུག་དེ་འདྲའི་སྐྱོ་པོ་མི་འདུག་རོ་ཨེ་ནས་ད་འགྲོ་ཕྱོགས་བདེ་ལོས་དང་གོང་ལོག་གི་བལྟས་བལྟས་སུ་སྟབས་མ་བདེ་བ་འདུག་རོ་ཨེ་ནས་ད་ལོ། ལོ་ཆུང་བ་ཚོ་མང་ཆེ་བ་དགུན་དུས་ཀྱི་ཚོང་ལ་ཕེབས་ཚར་ཡིན་ཙང་རྒན་པ་ཚོ་ལ་ཡང་ཕར་ཚུར་ཕྱག་རོགས་ཞུ་ངེས་དེ་ཏོག་ཙམ་དཀའ་ངལ་རེ་བྱུང་སོང་དེ་མ་གཏོགས་ཅིག་གི། སྤྱིར་བཏང་གི་བོད་པའི་གི་གནས་སྟངས་དེ་དེ་འདྲའི་སྐྱོ་པོ་མི་འདུག་དཔེ་ཡག་པོ་འདུག་ཨ་ནི་ང་རང་ཡིན་ན་ད་ལྟ་ཕ་གི་ལ་མན་སྤར་གཞིས་ཆགས་རང་ལ་ང་ཚོ་ཉི་མ་བཅུ་གི་རིང་ལ་བསྡད་པ་ཡིན། མིག་གི་ལས་འཆར་དེ་མ་བྱེད་གོང་ལ་ཉི་མ་གཉིས་སྔོན་ལ་ཕ་གི་འབྱོར། ཨ་ནི་མིག་གི་ལས་འཆར་དེ་གྲུབ་ནས་ཡང་ཉི་མ་གསུམ་ཙི་ང་ཚོ་ཕ་གི་སྡོད་པ་བསྡད་པ་ཡིན། གང་ཡིན་ཟེར་ན་གཞིས་ཆགས་རང་གི་འཕྲོད་བསྟེན་ལས་ཁུངས་བྱས་གཞིས་ཆགས་ཀྱི་གཞིས་འགོ་གི་ལས་ཁུངས་བྱས་ཨ་དེ་འདྲས་ནང་ལ་ཕྱིན་པ་ཡིན། ཨ་དེ་འདྲས་ནང་ལ་ཡང་ཕྱག་རོགས་ཞུ་དགོས་དེ་འདྲས་ཆེན་པོ་དེ་འདྲས་ཞུ་ཐུབ་ཀྱི་མ་རེད་དེ་ཆུང་ཆུང་ཅིག་འདི་འདྲས་དེ་སྨན་ཁང་ནང་ལ་ཅིག་ཅིག་ཉོ་དགོས་ཆུང་ཆུང་ཆུང་ཆུང་དང་བྱས། ཨ་ནི་རྒན་གསོ་ཁང་ཞིག་འདུག་རྒན་གསོ་ཁང་ནང་རྒན་པ་བརྒྱད་མ་ཞིག་མི་འདུག་ཨ་ནི་ཁོང་རྣམས་པ་ཚོ་ད་ལོ་དགུན་ཁ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་རྡོ་རྗེ་གདན་ཕེབས་དུས་ཙམ་པ་ཁོ་རང་ཚོ་གནས་སྐོར་ཁྲིད་ཡིན་ས་དེ་ལ་དེ་ཟོར་བ་གནང་རོགས་གནང་གསུངས་འདུག་ཨ་ནི་དེ་ལ་ཡང་ཁོ་རང་ཚོ་གི་ད་མོ་ཊ་གི་གླ་ཆ་ཚོ་ར་ཅིག་རེད་ད་རྡོ་རྗེ་གདན་ལ་ཚུར་ཕེབས་པ་སོང་ན་ཨ་ནི་ཁོང་ཚོ་ལ་ཕ་གི་བཞུགས་ས་རེད་ཨ་ནི་ཡང་བཞུགས་པའི་རིང་ལ་ཞལ་ལག་རེད་ཨ་ནི་ཡང་ཁོང་ཚོ་མཉམ་དུ་རོགས་པ་མི་བཞི་ལྔ་ཙམ་ཅིག་ཕེབས་དགོས་འདུག་ཨ་ནི་ཆེ་ཐང་དང་གཞན་དག་ཅིག་གི་ཞལ་འདེབས་འདི་འདྲ་གནང་ཞག

ད་ནི་ང་ཚོ་གི་ད་ལྟ་མིག་ཤེལ་མང་པོ་ཅིག་ལྷག་སོང། མིག་ཤེལ་བཞི་བརྒྱ་ལྔ་བརྒྱ་དེ་འདྲ་ལྷག་སོང། མང་བ་དེ་ད་ལྟ་ལྷོ་ཕྱོགས་ལ་སྨན་ཞབས་པ་ཆོས་ཉིད་ལག་པ་ལ་བསྐུར་བཞག་ཡོད། མ་རྒྱ་ལྷོ་ཕྱོགས་ལ་ཡང་ད་ལྟ་གཞིས་ཆགས་ཁག་ལ་ཐོབ་པ་སོང་ན་བསམ་པ་བསྐུར་བཞག་ཡོད། ཡང་སུམ་བརྒྱ་བཞི་བརྒྱ་ཅིག་ལྷག་སོང་དེ་ད་ལྟ་མན་སྤར་དེ་གའི་གཞིས་ཆགས་རང་གི་འཕྲོད་བསྟེན་ལྷན་ཁང་ནང་ལ་བཞག་ཡོད་ཕྱིས་སུ་ད་རྒྱ་གར་བ་རེད་ང་ཚོ་བོད་པ་ཚོ་སུ་ལ་མིག་ཤེལ་དགོས་ཀྱི་འདུག་ན་དེ་ནས་ཕར་ཕུལ་བཞག་རོགས་བྱེད་ཟེར་ནས་ཕ་གི་མངགས་བཞག་ཡོད་མིག་ཤེལ་ནི་དཔེ་ཡག་པོ་ཡོད་ཨ་རི་ནས་འཁྱེར་འབྱོར་བ་ཨ་ནི་མིག་ཤེལ་གྱི་ཤུགས་ཚད་དེ་རིམ་པ་གཅིག་ནས་གསུམ་བར་དུ་ཡོད་རེད་གཅིག་བྱས་གཅིག་དང་ཕྱེད་ཀ་བྱས་གཉིས་བྱས་གཉིས་དང་ཕྱེད་ཀ་བྱས་གསུམ་བྱས་དེ་འདྲ་བྱས་ནས་རིམ་པ་མི་འདྲ་མང་པོ་ཡོད་ཡིན་ནའང་ད་མིག་ཤེལ་བྱེད་ཀ་ཕེབས་དུས་ཙམ་པ་ད་མིག་བརྟག་དཔྱད་བྱེད་མཁན་ཡོད་མ་རེད་ཨེམ་ཆི་ཡོད་མ་རེད་བ་ཨ་ནེ་སོ་སོ་སོ་སོའི་མིག་ལ་ཚད་རྒྱབ་ཨ་ནི་སོ་སོ་གི་སྔོན་མ་གི་མིག་ཤེལ་རྙིང་པ་ཡོད་ན་དེ་དང་ཤུགས་ཚད་གཅིག་པ་གཅིག་པ་འདུག་ན་ཨ་ནི་དེ་ནས་ཕ་ནས་ཞུས་བྱས་ན་ཕ་གི་ད་ད། མན་སྤར་གཞིས་ཆགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་འགན་འཛིན་ཀརྨ་ལགས་ཁོང་ལ་ཞུས་བཞག་ཡོད་ཁོང་སྨན་ཁང་ལ་ཚང་མ་དེ་བཞག་བཞག་ཡོད་ཨོ་དེ་འདྲ་ཅིག་བྱས་ནས་ང་ཚོ་གི་ད་ད་ལོའི་ད་ད། མན་སྤར་གཞིས་ཆགས་ནང་ལ་སྨན་གྱི་ལས་འཆར་དེ་ཨོ་དེ་འདྲ་ཅིག་གྲུབ་སོང་ཞུ་ཡི་ཡིན།

ད་ནི་དེའི་ནང་ལ། སྡེ་ཚེ་རིང་ལའང་དར་རྒྱས་ལགས་ཀྱིས་གསུངས་ནས་རྒན་དོན་ཁྱེད་རང་འདི་བར་སླེབས་པའི་རིང་ལ། ཨ་ནེ། ཐུབ་ན་རྒྱ་གར་གྱི་ཡུལ་མི་དེ་ཚོ་ལ་ད་དགུན་ཁ་གནམ་གྲང་མོ་ཆགས་འགྲོ་དགུན་ཁ་ལ་ཚང་མ་ལ་གང་ཐུབ་ཐུབ་ཀྱིས་ཀམ་བལ་འདི་འདྲའི་སྤྲད་གནང་ཐུབ་ན་དཔེ་ཐུགས་ཕན་གསོ་བོ་ཡོང་གི་རེད། འདི་འདྲ་ཅིག་ལམ་སྟོན་གནང་སོང། དེ་བཞིན་སོང་ཕྱིར་ནས།

རིན་མེད་ལ་སྤྲད་ཡས་རེད་ད་འདི་ང་ལ་ཀམ་བལ་སྤྲད་ཡས་འདི་འདྲའི་སྣང་བ་དེ་དཔེ་མངའ་སེ་ཐུགས་རྗེ་ཆེ་ཟེར་ནས་ང་ཚོ་ཕ་གར་སླེབས་དུས་ཙམ་པ་གྲོང་གསེབ་ཀྱི་ཁག་གཅིག་གི་གཞས་བཏང་ནས་ཐུགས་རྗེ་ལན་འབུལ་དགོས་དང་བྱ་བའི་རྣམ་འགྱུར་སེམས་ཀྱི་ཚོར་བ་ཅིག་ཁོ་རང་ཚོ་གི་སྐད་ཐོག་ལ་གཞས་བཏང་ད་དགའ་བོའི་རྣམ་འགྱུར་ཞེ་པོ་ཅིག་བསྟན་སོང་ང་རང་ཡིན་ནའང་སེམས་པ་དགའ་བོ་བྱུང་ལ་ཨ་ཁ་དང།

ང་ཕ་གི་སྡེ་ཚེ་རིང་ལ་ད་ཆ་ཚང་མཉམ་དུ་གྲོ་བས་མི་འདུག་ཡ་ལ་ཉོས་ཆོག་ཆོག་ཟེར་མི་འདུག་ལ། ཨ་ནི། ད་དེ་ཚོ་ཚང་མ་རོགས་པ་བྱེད་རྒྱུ་བྱས་པ་ཡིན། རྒྱ་གར་གྲོང་གསེབ་པ་དེ་ཚོ་ལ། ཨོ་དེ་འདྲ་བྱས་ནས་ང་ཚོ་ད་ཕ་གི་མན་སྤར་ལ་ཞག་པོ་བཅུ་ཚོད་ཅིག་བསྡད་པ་ཡིན་བསྡད་པའི་རིང་ལ་ད། མིག་གི་ལས་འཆར་ཙམ་མ་ཡིན་པ་ཨ་ནི། ཀམ་བལ་སྤྲད་བྱས་ཨ་ནི་སློབ་གྲྭ་སྐྱོ་པོ་དེ་ཚོ་ལ། སློབ་གྲྭ་གི་འཛིན་ཆས་བཟོ་ཡ་དང་སྒྲིག་ཆས་བཟོ་ཡ་དེ་ཨོ་དེ་འདྲ་ཅིག་གོ་སྒྲིག་བྱས་ནས་ཞུས་བཞག་ཡོད། ཨ་ནེ། ད་གང་ཅི་ང་ཚོ་གི་ད་ལོ་གི་ད་མན་སྤར་གཞིས་ཆགས་ནང་ལ་མིག་གི་ལས་འཆར་དེ་ཧ་ཅང་གོ་ཆོད་སོང་ཞུ་ཡི་ཡིན། རྣམ་པ་ཚོས་གོང་དུ་གསན་པ་དེ་ནི་ལྡི་ལི་ཀླུ་སྒྲུབ་ཐེབས་རྩས་རྒྱ་གར་ནང་གི་མན་སྤར་གཞིས་ཆགས་ནང་གི་བོད་མི་དང་རྒྱ་གར་ས་གནས་མང་ཚོགས་ལ་མིག་བརྟག་དཔྱད་དང་མིག་ཤེལ་མཁོ་སྤྲོད་མིག་སྐྱ་འགྲིབ་གཤག་བཅོས་གོ་སྒྲིག་གནང་བ་སོགས་ཀྱིས་འདི་ལོའི་མིག་གི་འཕྲོད་བསྟེན་གྱི་རོགས་རམ་གྱི་ལས་དོན་མཇུག་སྒྲིལ་ཟིན་པའི་གནས་ཚུལ་ངོ་སྤྲོད་གནང་བ་ཞིག་རེད།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། རྒྱ་གར་ལྷོ་ཕྱོགས་སུ་སྨན་བླ་གསོ་རིག་ཁང་ཞེས་པའི་ལོ་ན་རྒན་པ་དང་ནད་པར་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་ཐོག་ནས་བཅོས་ཐབས་སུ་མཛེས་སྡུག་ལྡན་པའི་བཞུགས་གནས་དང་ཞལ་ལག། དེ་མིན་དགོས་མཁོ་ཆ་ཚང་ཡོད་པའི་ལུས་ཁམས་གསོ་ཡུལ་ཁང་ཞིག་གསར་རྒྱག་གནང་ནས་སྤྱི་ཚོགས་བདེ་དོན་གྱི་ཚོང་ལས་ཤིག་འགོ་འཛུགས་གནང་མཁན་བཀྲ་ཤིས་དབང་འདུས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བའི་བོད་མིའི་གཞིས་ཆགས་ནང། སྨན་བླ་ཝེལ་ནེས་རི་སོར་ཏའམ།

དགེ་མཚན་གཙོ་བོ་དེ་དག Ayurvedic Wellness Center ལ་རྟེན་མཛད་དེ་ཡོད་རེད་དེ་ནང་བཞིན་གྱི་དར་རྒྱ་བ་དང། Karnataka ནང་དང། ད་རྒྱ་གར་ནང་དེ་འདྲའི་གི Ayurvedic དེ་འདྲའི་ཐོག་ལ་ཡར་རྒྱས་ཤུགས་ཆེན་པོ་ཞུ་གི་ཡོད་རེད། ད་ང་ཚོ་བོད་སྨན་གྱི་ཐོག་ནས་དེ་འདྲའི་ད་ད་ལྟ་བར་དུ་ཡོད་མ་རེད་ཟེར་ན་རང་འགྲིག་མ་རེད་ད་གང་ལྟར་སྨན་རྩིས་ཁང་གི་བྱམས་བརྩེ་ཁང་ཁག་ཅིག་དགོས་ཀྱི་ཡོད་ད་དེ་ཚོ་ཉི་མ་ཉི་མ

ཆུ་ལུམས་ལ་ནི་དེ་འདྲ herbal bath tub ནང་ལ་ཡ། ཨེ་དེ་ནང་བཞིན་གྱི་ཟངས་བུམ་རྒྱག་ཨེ་ནི་རེད་ད་དེ་ནང་བཞིན་གྱི་རྒྱ་གཅིག་རྒྱ། དུགས་ད་མི་འདྲ་མང་པོ་ཞེ་གཅིག་ཡོད་རེད། དྲོད་དུགས་ཡོད་རེད་ད་དུགས warm compress ལེགས་འདུག་ཨ། ཨེ་འདི་ནས་ཀྱི་ཨེ་ནི cold compress དུགས་ཡོད་རེད་འདི་ནས་ད་དེ་ནང་བཞིན་གྱི་གཅིག་རྒྱ་བག་ཕྱེ་རྒྱག་རེད་ད་འདི་ལུས་སེལ healing ལབ་དགོས་ཨ། རླུང་གསོ་རིགས་ད་མི་འདྲ་དེ་འདྲའི་དགའ། ད་དེ་འདྲའི་གི་ད་སྣ་མིན་སྣ་ཚོགས་མང་པོ་ཅིག་གངས་རི་འདི་ནང་ལ་ཡར་འཕྲད་ཁུལ་བྱས། ད་དེ་འདྲའི་ཅིག་གོ་སྒྲིག་ཞུས་ཞུས་ཡིན། སྨན་བླ་གསོ་རིག་ཁང་དུ་ཕེབས་མཁན་ཕལ་ཆེ་བ་དགོང་ལོ་བགྲེས་པ་ཡིན་མིན་དང། དེ་བཞིན་གསོ་རིག་ཁང་དེར་ཕེབས་མཁན་བོད་རིགས་ཙམ་མིན་པར་རྒྱ་གར་བ་སོགས་ཡོད་མེད་དང། ནད་རིགས་གང་དང་གང་ལ་བཅོས་ཐབས་གནང་གི་ཡོད་མེད་སོགས་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡ་ལ། ཡ་ད་ཅིག་ལོ་རྒན་པ་དེ་ཚོ་ཡིན་ན་ཡང་ཅིག་ཟླ་བ་མང་པོ་འདི་ནང་ལ་ཡར་སྡོད་ས་ཀྱི་ད་ཅིག

ད་ད་ཐུགས་རྗེ་ཆགས་ཡོད་ཞུ་ཡ་ཡིན་ད་ཡིན་གྱི་རྒན་འཁོགས་ཙམ་མ་རེད་ཡིན་ན་ད་ཅིག་དེ་ནམ་རྒྱུན་ན་ཚ་ཡོད་དེང་སང་སེམས་ན་ཚ་ཡིན་པ་ཡིན་ནའི་རེད་ད་དེ་འདྲའི་སུ་བསྡད་ནའི་འགྲིག་གི་ཡོད་དེ་ནང་ལ་ཡ། ཡང་སྨན་བླ་གསོ་རིག་ཁང་ནང་བཅོས་ཐབས་ཆེད་ཕེབས་མཁན་ཚོ་ཉུང་མཐར་ཉི་མ་གསུམ་གྱི་རིང་བཞུགས་དགོས་ཀྱི་ཡོད་སྟབས་བཞུགས་གནས་དང་ཞལ་ལག་བཅོས་ཐབས་ཀྱི་མཐུན་རྐྱེན་སོགས་ཀྱི་ཐོག་ཉིན་རེ་ཉིན་རེར་ཞོགས་པ་ལངས་པ་ནས་དགོང་དྲོ་མ་ཉལ་བར་བྱ་བཞག་འམ་ལས་བྱ་ག་རེ་ཡོད་མེད་ཐད་བཀའ་འདྲི་ཞུས་པར་བཀྲ་ཤིས་དབང་འདུས་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

ལོ་གཞོན་པ་ཚོ་མང་པོ་ཕྱི་རྒྱལ་དུ་ཨེ་མཉམ་དུ་དེ་མ་ཐུག་བའི་རྒྱལ་ཁུལ་ནང་ལ་ཡག་ནི་གཞིས་ཆགས་ནང་ལ་ཡག་ད་ཅིག་མཐུན་རྐྱེན་དང་ག་རེ་ཡིན་ནའི་དེ་འདྲས་ཀྱི་ད་ཅིག་རྒས་གསོ་ནང་ལ་འགྲིག་མི་འདུག་དེ་ག་ད་དེ་འདྲས་ཀྱི་ང་ཚོ་དཀའ་ངལ་ཅིག་རང་བཞིན་གསར་བ་སླེབས་ཀྱི་འདུག་བ། ད་དེ་ཚོའི་རིགས་ང་ཚོ་དེ་ལ་ཡ་ཨེ་ནི་དེ་འདྲས་ཀྱི་མཐུན་རྐྱེན་ཅིག་འདི་ག་སྐྲུན་གྱི་ཡོད་ཞེ་ད་ནི་ད་ཅིག་ད་ལོ་རྒན་པ་ཚོ་ཅིག་མི་ཚེ

ས་ཆ་དེ་ཞེ་དྲག་ཡག་པོ་ཞེ་གཅིག་ཡོད་དེ་ལ་ཡག། དེ་འདི་ནང་ལོག་ལ་ཡོད་པའི་དེ། ལྗང་གུ་མང་པོ་བྱས coconut tree སྡོང་པོ་བཞི་བཅུ་ཞེ་གསུམ་ཙམ་ཅིག་ཡོད་རེད་ས་ཆ་ཨེ་ཀར་གཅིག་ཙམ་འདི་གཡས་གཡོན་ཚང་མ་ལ་ཡོད་ད་གཅིག་དེ། ཤིང་ནགས་འདུག་ཟེར་དགོས་རེད་བ་ད་ཤིང་ནགས་རང་མ་རེད་འདི་ད coconut མང་པོ་བྱས་འདི་གཡས་གཡོན་ལ་ཡོད་དགོན་པ་ཉེ་བོ་ཡོད་རེད། ཨེ་ནི་ཡུལ་ལྗོངས་དེ་དཔེ་མི་སྲིད་དེ། ཁང་པ་མང་པོ་མེད་པ་བྱས་ཤིང་སྡོང་མང་པོ་ཡོད་ས་དེ་འདྲས་གཅིག་ས་ཆ་ཞེ་ཡོད་ཞུས།

རྒྱ་གར་གྱི་ཕྱོགས་འགལ་ཚོགས་པའི་གྲོས་ཚོགས་འཐུས་མི་བདུན་ཅུ་དོན་དགུ་གྲོས་ཚོགས་ནས་གནས་སྐབས་རིང་ཕྱིར་འབུད་བྱས་འདུག། རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་ཉེ་ཆར་འཛིན་བཟུང་བཀག་ཉར་བྱས་ཡོད་ནའང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་བཀྲོལ་བཏང་འདུག། ཨ་མི་རི་ཀའི་རྒྱལ་ས Washington ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན།